ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉེར་བདུན་རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་ཇོ་རོན་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ Mike Johnson མཆོག་ལ་ཨ་མི་རི་ཀས་བོད་མིའི་ངོ་བོ་སྲུང་སྐྱོབ་ཆེད་རོགས་མགོན་གནང་བར་བཀའ་དྲིན་ཆེན་པོ་ཚོར་གནང་གི་ཡོད་ཅེས་འཚམས་འདྲི་གནང་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝར་གླེང་སྟེགས་ཐེངས་ལྔ་པ་དབུ་འཛུགས་གནང་ཞིང་ཚོགས་འདུའི་ཐོག་ལ་བརྗོད་གཞི་ཁག་བཞིར་དབྱེ་སྟེ་བགྲོ་གླེང་གནང་སྟེ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་ཀྱི་ཚོགས་འདུའི་གོང་ལ་བོད་སོགས་རྒྱ་ནག་དང་ལྟ་བ་མི་མཐུན་པའི་མི་རིགས་ཁག་ཅིག་གི་གནས་སྟངས་གསལ་འདོན་གནང་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དགའ་ལྡན་ཁྲི་རིན་པོ་ཆེས་གཞུང་ལུགས་ཁག་ལ་སློབ་གཉེར་བྱེད་རྒྱུ་ནི་བཀའ་བཞིན་སྒྲུབ་པའི་མཆོད་པ་ངོ་མ་དེ་ཡིན་པ་རྡ་ས་རིགས་སློབ་མ་ལག་གཉིས་དབུ་བརྙེས་པའི་དུས་དྲན་གཉིས་འཛོམས་ཐོག་བཀའ་གནང་ཡོད་པའི་སྐོར་གནས་ཚུལ་ཞིག་བསྐྱར་ཟློས་ཞུ་རྒྱུ། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉེ་ལམ་བོད་ཀྱི་མདོ་སྨད་མགོ་ལོག་དར་ལག་རྫོང་དུ་རྒྱ་ནག་གཞུང་གིས་བོད་མི་བརྒྱད་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་བའི་ཉེས་འཛུགས་འོག་འཛིན་བཟུང་དོ་དམ་བྱེད་པའི་གནས་ཚུལ་དང་འབྲེལ་བའི་སྐོར་སྤེན་ནང་གནས་བཞུགས་ཀྱི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་དཔྱད་པ་གནང་བ་ཞིག་དང།
དམིགས་བསལ་གནད་འདྲི་ལེ་ཚན་ནང་བོད་མཐོ་སྒང་གི་ཆགས་བབ་དེ་རྒྱ་ནག་ཙམ་མ་ཡིན་པར་ཨེ་ཤི་ཡའི་ཡུལ་གྲུའི་ནང་གལ་འགངས་ཆེན་པོ་ཆགས་མིན་སྐོར་དབྱངས་སྒྲོན་ལགས་ཀྱིས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་རྡོ་རྗེ་ལགས་སུ་ཐད་ཀར་གནད་འདྲི་ཞུས་པ་ཞིག་གསན་རྒྱུ། ཡང་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང། དྭང་བླངས་ཀྱི་སྤྱི་ཚོགས་ཞབས་ཞུ་བ་ཚེ་རིང་སྒྲོལ་དཀར་ལགས་ཀྱིས་འདས་པའི་མི་ལོ་ཉི་ཤུ་རྩ་ལྔ་ཙམ་གྱི་རིང་རྒྱ་གར་གྲོང་ཁྱེར་ཅཱན་ཏི་ཀར་ནང་ནད་པའི་རོགས་སྐྱོབ་ཕྱག་ལས་གནང་དང་གནང་མུས་ཡིན་པའི་སྐོར་ཚེ་རིང་སྒྲོལ་དཀར་ལགས་དང་ད་ལྟའི་ཆར་ཅན་དྷི་གྷར་གྲོང་ཁྱེར་ནང་བོད་མི་ནད་པ་ཁག་ཅིག་དང་ལྷན་དུ་ཁོང་གི་ཞབས་ཞུའི་ཕན་པ་དང་མྱོང་ཚོར་ཇི་ལྟར་བྱུང་བའི་སྐོར་ཞིག་དང།
མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་འགའ་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།

བོད་མིའི་དབུ་ཁྲིད་གོང་ས་མཆོག་གིས་ཨ་མི་རི་ཁ་གི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་མཱེ་ཁེལ་ཇཱོན་སོན་ལགས་སུ་འཚམས་འདྲི་གི་བཀའ་ཡིག་ཟིག་སྩལ་ཏེ། བོད་ཀྱི་མི་མང་དང་མགོན་པོ་གང་ཉིད་ནས་ཨ་མི་རི་ཁ་གིས་བོད་མིའི་ངོ་བོ་སྲུང་སྐྱོབ་ཀྱི་ཆེད་དུ་རོགས་མགོན་གནང་བར་བཀའ་དྲིན་ཆེན་པོར་ཚོར་གྱི་ཡོད་ཅེས་བཀའ་གནང་ཡོད་པ། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་ནས་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་དྲུག་གི་ཉི་མ་ཨ་མི་རི་ཁ་གི་གྲོས་ཚོགས་ཀྱི་ཚོགས་གཙོ་མཱེ་ཁེལ་ཇཱོན་སོན་ལགས་བདམས་ཐོན་བྱུང་བར་འཚམས་འདྲི་གི་བཀའ་ཡིག་ཟིག་སྩལ་བ་གི་ནང། ཨ་མི་རི་ཁ་ནི་འཛམ་གླིང་གི་སྣེ་འཁྲིད་མཁན་གྱི་རྒྱལ་ཁབ་དེ་ཡིན་པ་དང། ངོས་ཀྱིས་དུས་ཡུན་རིང་མོ་ནས་ཨ་མི་རི་ཁ་ནི་དམངས་གཙོ་དང་རང་དབང། ཆོས་དད་རང་དབང་ཚུད་པ་གི་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་གནང་མཁན་འགྲན་ཟླ་བྲལ་བ་དེ་ཡིན་པར་ཡི་རངས་ཆེན་པོ་གནང་གི་ཡོད་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོ་ནས་བཟུང་ངོས་རང་ཨ་མི་རི་ཁར་ཐེངས་མང་ཕྱིན་ཏེ། ཨ་མི་རི་ཁའི་གྲོས་ཚོགས་ཀྱི་ཚོགས་གཙོ་རྣམས་ཚུད་པ་གི་ཨ་མི་རི་ཁའི་དཔོན་རིགས་རྣམ་པར་དགོངས་འཆར་ཕུལ་རྒྱུ་གི་གོ་སྐབས་བྱུང་ཁར། རྒྱ་ཆེ་ས་ནས་ཨ་མི་རི་ཁ་གི་ཆབ་སྲིད་ཚོགས་པ་སུ་ཡིན་ན། སྟོངས་ལ་ཉེ་བ་གི་བོད་ཀྱི་རིག་གཞུང་དང་སྐད་ཡིག་སྲོལ་རྒྱུན་བཅས་རྒྱུན་གནས་ཡོང་ཐབས་སུ་རྒྱབ་སྐྱོར་གནང་བར། རྗེས་སུ་ཡི་རངས་ཡོད་ཅེས་བྱ་རྒྱུ་བྱུང་བ་བཞིན། ངོས་དང་བོད་མི་མང་གིས་ཨ་མེ་རི་ཁ་གིས་མུ་མཐུད་བོད་མིའི་ངོ་བོ་དང་ཡང་ན་འགྲོ་བ་མི་ཡོངས་རྫོགས་ལ་ཕན་ཐོགས་ཡོང་ངེས་ཀྱི་ནང་ཆོས་དང་འབྲེལ་བ་གི་བྱམས་བརྩེ་དང་ཞི་བདེ། འཚེ་བ་མེད་པའི་རིག་གནས་སྲུང་སྐྱོབ་གཅེས་འཛིན་ལ་རྒྱབ་སྐྱོར་གནང་བར་བཀའ་དྲིན་གཏིང་ཟབ་ཚོར་གྱི་ཡོད་ཅེས་བཀའ་སྩལ་བ། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། ལྷག་དོན་ཨ་ནི་ཨ་རིའི་གཞུང་ནས་བོད་མི་ད་ང་རང་ཚོའི་ངོ་བོ་སྲུང་སྐྱོབ་བྱེད་ཡས་དང་ཞི་བདེ་འཚེ་བ་མེད་པ། བྱམས་བརྩེ་ལྡན་པའི་བོད་པའི་གནའ་རབས་ཀྱི་ད་ནང་པའི་རིག་གཞུང་བཟང་པོ་ཡོད་པ་དེ་དེ་མི་ཉམས་རྒྱུན་འཛིན་ཐུབ་ཡས་ལ་ནི་ད་བར་ཨ་ནི་ཨ་རིའི་གཞུང་ནས་ཨ་ནི་བའི་ཐད་རོགས་ཕན་དེ་ཚོ་རོགས་རམ་དེ་ཚོ་ཞེ་དྲག་ཅིག་གནང་ཡས་ཡོད་རེད་ཨ་ནི་དེ་ལ་ཐུགས་རྗེ་ཆེ་ཞེས་བཀའ་གནང་ཡོད། ཨ་མི་རི་ཁ་གི་ལུའུ་ཛི་ཡ་ན་མངའ་སྡེ་གི་སྐུ་ཚབ་སྤྱི་མཐུན་ཚོགས་པ་གི་གྲོས་ཚོགས་འཐུས་མི་མ་ཁི་ཇོན་སོན་ལགས་སུ། སྤྱི་མཐུན་ཚོགས་པ་གི་གྲོས་ཚོགས་འཐུས་མི་ཉིས་བརྒྱ་ཉི་ཤུ་གི་འོས་ཤོག་བླུགས་ནས་ཨ་མི་རི་ཁ་གི་གྲོས་ཚོགས་འོག་མ་གི་ཚོགས་གཙོར་གྱུར་ཡོད་ཅིང། ཁོང་གིས་གཉན་འཕྲང་གི་སྐབས་འདིར་མི་རབས་སྔ་མའི་རླབས་ཆེན་གྱི་དབུ་ཁྲིད་རྣམ་པ་ཚོས་དཀའ་ངལ་ཆེ་ཁག་སྣ་ཚོགས་ལ་གདོང་ལེན་གྱིས་སེལ་ཐབས་གནང་བ་ཇི་བཞིན། ང་ཚོས་ཀྱང་ཕན་ཚུན་མཉམ་རུབ་ཀྱིས་ཕྱག་ལས་གནང་རྒྱུ་ནི་ཁུར་དུ་བབས་ཡོད་ཅེས་ནན་གསུངས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

རྒྱ་ནག་གཞུང་གི་དབང་འོག་ཏུ་ཡོད་པའི་ས་ཁུལ་དང་མི་རིགས་ཁག་གི་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་འགྲོ་བཞིན་པ་ཇི་ནི་ཝའི་གླེང་སྟེགས་ཐོག་གསུངས་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ནང་གནས་ཚུལ་སྤེལ་བར་གཞིགས་ན་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལྷན་ཁང་དང་སུད་སི་སྐུ་ཚབ་དོན་གཅོད་གཉིས་ཟུང་འབྲེལ་གྱི་ཐོག་ནས་ཁ་སང་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཇི་ནི་ཝའི་གླེང་སྟེགས་ཐེངས་ལྔ་པ་དེ་དབུ་འཛུགས་གནང་ཡོད་པ་དང་ཚོགས་འདུའི་བརྗོད་གཞི་ནི་རྒྱ་ནག་གཞུང་གི་དབང་འོག་ཏུ་ཡོད་པའི་ས་ཁུལ་དང་མི་རིགས་ཁག་གི་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་འགྲོ་བཞིན་པ་ཞེས་ཡིན་འདུག་ལ། ཉིན་གྲངས་གཉིས་རིང་འཚོགས་རྒྱུའི་ཚོགས་འདུའི་གྲོས་གཞི་གཙོ་བོ་བཞི་ཡོད་པ་ནས། རྒྱ་ནག་གཞུང་གིས་བོད་གཙོས་པའི་དབང་སྒྱུར་བྱེད་ཡུལ་གྱི་ས་ཁུལ་ཁག་ནང་འཛུགས་སྐྲུན་ཡར་རྒྱས་ཀྱི་མིང་ཐོག་མི་སེར་སྤེལ་ཡུལ་གྱི་སྲིད་ཇུས་འཛིན་གྱི་ཡོད་པ་དང། རྒྱལ་མཚམས་ལས་བརྒལ་བའི་དྲག་གནོན་དང་རྒྱལ་སྤྱིའི་སྤྱི་ཚོགས་ནང་ལྟ་སྲུང་བྱ་ར་བྱེད་བཞིན་ཡོད་པ། ད་ག་ནང་བཞིན་མི་རིགས་རྩ་གཏོར་གཏོང་བའི་སྲིད་ཇུས། ས་ཁུལ་དེ་དག་ནང་དངོས་སུ་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བའི་ལམ་སྲོལ་ལག་བསྟར་མུ་མཐུད་ནས་བྱེད་བཞིན་ཡོད་པའི་སྐོར་གླེང་སློང་གནང་རྒྱུ་ཡིན་འདུག་དེས་མ་ཟད་ཚོགས་འདུའི་ཐོག་སུད་སིའི་གྲོས་ཚོགས་འཐུས་མི་སྐུ་ཞབས Nicolas Walder མཆོག་དང་ལི་ཐོ་ནི་ཡའི་གྲོས་ཚོགས་འཐུས་མི་སྐུ་ཞབས Arunas Valinskas རྣམ་གཉིས་ནས་དྲ་ལམ་བརྒྱུད་གསུང་བཤད་གནང་འདུག་ད་ག་ནང་བཞིན་ལྷན་ཚོགས་འདིའི་ནང་སྦེལ་ཇམ་སྐུ་ཚབ་དོན་གཅོད་དང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཡུ་རོབ་སྤྱི་འཐུས་སྐུ་ཞབས་ཐུབ་བསྟན་དབང་ཆེན་ལགས་ད་ག་ནང་བཞིན་བོད་དོན་རྒྱབ་སྐྱོར་བ་སོགས་མི་གྲངས་བརྒྱད་ཅུ་ཙམ་ནས་མཉམ་ཞུགས་གནང་འདུག་ཁ་སའི་ལྷན་ཚོགས་ཀྱི་དབུ་འབྱེད་མཛད་སྒོའི་ཐོག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་གསུང་བཤད་གནང་བའི་ནང་དོན་གཙོ་བོར། རྒྱ་ནག་གཞུང་ནས་བོད་ཀྱིས་གཙོས་མངའ་ཁུལ་ཁག་ཅིག་གི་ནང་དྲག་གནོན་གྱི་སྲིད་བྱུས་འཛིན་བཞིན་ཡོད་པ་དེས་རྐྱེན་པས་གཉའ་གནོན་འོག་ཚུད་པའི་མི་མང་ཚོས་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་གུང་ཁྲན་སྲིད་གཞུང་ལ་ངོ་རྒོལ་བྱེད་བཞིན་ཡོད་ལ་དེས་སྤྱི་ཚོགས་བརྟན་ལྷིང་མེད་པར་ཆགས་རྒྱུའི་རྐྱེན་གཙོ་བོ་ཞིག་ཀྱང་རེད། དེ་འདྲ་ཡིན་དུས་རྒྱ་ནག་གཞུང་རང་ཉིད་ཀྱིས་གཏན་འབེབས་བྱས་པའི་ཁྲིམས་ལུགས་དང་འགལ་འཛོལ་གཏོང་བཞིན་པ་བཅས་ཀྱི་གནད་དོན་ཐད་ང་ཚོས་གླེང་སྟེགས་འདིའི་ཐོག་ནས་གྲོས་མོལ་གནང་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་འདུག།
རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་གཟའ་ཕུར་བུ་ཉིན་ཨ་རིའི་རྒྱལ་སར་ཕེབས་འབྱོར་བྱུང་ཡོད་པ་དང་ཐེངས་འདིའི་རྒྱ་ནག་གི་ཆེས་མཐོའི་དཔོན་རིགས་ཨ་རིའི་ནང་འཚམས་གཟིགས་དེའི་དམིགས་ཡུལ་གཙོ་བོ་ནི་གཟའ་འཁོར་རྗེས་མར་ཨ་རིའི San Francisco དུ་ཨ་རིའི་སྲིད་འཛིན Biden དང་རྒྱ་ནག་གི་སྲིད་འཛིན Xi Jinping གཉིས་མཇལ་འཕྲད་ཡོང་བའི་གྲ་སྒྲིག་ཆེད་དུ་ཕེབས་པ་ཡིན་པའི་སྐོར་བརྗོད་འདུག་གཞན་ཡང་ད་ལྟ་ཨི་ཛི་རལ་དང་ཧ་མཱ་སི་དམག་འཁྲུག་དེ་ཇེ་ཆེར་མི་འགྲོ་བ་དང་དམག་འཁྲུག་དེ་དཀྱིལ་ཤར་ཡུལ་གྲུ་གཞན་ཁག་ཏུ་མི་ཁྱབ་བའི་ཐབས་ལམ་སྐོར་གྱི་གླེང་རྒྱུ་ཡིན་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཕེབས་འབྱོར་དང་བསྟུན་ཨ་རིའི་རྒྱལ་ས་ཝ་ཤིང་ཏོན་གྱི་བོད་རིགས་སྤྱི་མཐུན་ཚོགས་པས་གཙོས་པའི་ཡུ་གུར་མི་རིགས་དང་རྒྱ་ནག་གི་མངའ་འོག་ཏུ་མྱོང་བཞིན་པའི་མི་མང་ཚོས་ངོ་རྒོལ་ལས་འགུལ་ཡང་སྤེལ་གྱི་ཡིན་འདུག། ཐེངས་འདིའི་འཚམས་གཟིགས་དེ་ནི་འཛམ་གླིང་ཐོག་ཏོག་དབྱིབས་ནད་ཡམས་རྐྱེན་པས་བཀག་སྡོམ་མ་བྱས་གོང་ནས་བཟུང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཨ་རི་ནང་ཕེབས་པ་དེ་ཆེས་ཐོག་མ་དེ་ཡིན་པ་དང། དེ་རིང་ཨ་རིའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken དང་ལྷན་དུ་མཇལ་འཕྲད་ཀྱིས་དགོང་ཚིགས་གནང་རྒྱུ་ཡིན་འདུག་དེ་བཞིན་རེས་གཟའ་པ་སངས་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་ཨ་རིའི་སྲིད་འཛིན་གཉིས་ཀྱིས་ཨ་རིའི་ཕོ་བྲང་དཀར་པོའི་ནང་མཇལ་འཕྲད་གནང་འཆར་ཡོད་པ་དང་དེ་ནི་ཡུལ་གཉིས་ཀྱི་འབྲེལ་བ་ལྷུག་ཏུ་འགྲོ་རྒྱུའི་སྔོན་དཔག་ཞིག་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་འདུག།
ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་ཁང་ནང་རྒྱ་ནག་གཞུང་གིས་ཝི་གུར་མི་རིགས་ཚོའི་ཐོག་དྲག་གནོན་བྱེད་པའི་པར་རིས་ཀྱི་འགྲེམས་སྟོན་ཞིག་བཏོན་པ་དང་ཆབས་ཅིག་རྒྱལ་སྤྱིའི་སྤྱི་ཚོགས་ནང་ཝི་གུར་བ་ཚོའི་ཐོག་མི་རིགས་རྩ་མེད་བཟོ་བའི་སྲིད་བྱུས་ལག་བསྟར་བྱེད་བཞིན་པ་འགོག་ཐབས་གནང་དགོས་པའི་འབོད་སྐུལ་ཞུས་འདུག་འདི་ག་རླུང་འཕྲིན་ཁང་གི་ཝི་གུར་སྡེ་ཚན་གྱིས་གནས་ཚུལ་མཁོ་སྤྲོད་བྱུང་བར་གཞིགས་ན་ཟླ་བ་འདིའི་ཚེས་ཉི་ཤུ་གསུམ་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་སྙན་གྲགས་ཆེ་བའི Rotunda ཚོགས་ཁང་ནང་རྒྱ་ནག་གུང་ཁྲན་སྲིད་གཞུང་ནས་འདས་པའི་ལོ་ཤས་ནས་བཟུང་ཝི་གུར་དང་ཏུར་ཀིའི་མི་རིགས་ས་ཡ་གཉིས་མ་ཟིན་ཙམ་ཞིག་དོ་དམ་བཀག་ཉར་འོག་བཞག་ནས་ཁོང་ཚོའི་ཐོག་ཁྲིམས་མེད་ལུགས་མེད་ཀྱི་ཉེས་རྡུང་བཏང་བ་དང་བཙན་ཤེད་ཀྱིས་ངལ་རྩོལ་སྐུལ་འདེད་བྱས་པ། དེ་བཞིན་ཝི་གུར་བའི་ཁྱིམ་ཚང་ཁག་ནས་ཆོས་ཕྱོགས་ཀྱི་བཅའ་དངོས་རིགས་སྔོག་བཤེར་གྱིས་བཙན་འཕྲོག་བྱེད་པ་སོགས་དྲག་གནོན་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་པའི་པར་རིས་དང་རི་མོའི་ལམ་ནས་བཏོན་པ་བཅས་འགྲེམས་སྟོན་བྱས་འདུག་རྒྱ་ནག་གཞུང་ནས་དོ་དམ་བཀག་ཉར་བྱེད་ཡུལ་དེ་དག་ནི་ལག་རྩལ་སྦྱོང་བརྡར་བྱེད་ཡུལ་གྱི་བསྟི་གནས་ཁང་ཡིན་ལུགས་འགྲེལ་བཤད་བརྒྱབ་ནས་བཀག་ཉར་བྱེད་ཡུལ་དང་དྲག་གནོན་བྱེད་པའི་རིགས་བྱུང་མེད་ལུགས་ངོས་ལེན་བྱེད་ཀྱི་མེད་པ་རེད། གོང་ཞུས་འགྲེམས་སྟོན་འདི་བཞིན་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་དང་ཝི་གུར་འགྲོ་བ་མིའི་ཐོབ་ཐང་ཚོགས་པ་སོགས་ཚོགས་པ་ཁག་ཅིག་ཟུང་འབྲེལ་གྱིས་གོ་སྒྲིག་ཞུས་པ་ཞིག་ཡིན་འདུག་དབུ་འབྱེད་མཛད་སྒོའི་སྐབས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Jeff Merkley མཆོག་གིས་རྒྱ་ནག་གཞུང་ནས་ཝི་གུར་མི་རིགས་ཚོའི་ཐོག་དྲག་གནོན་བྱེད་བཞིན་པར་སྐྱོན་བརྗོད་གནང་བ་དང། ཡང་དོ་དམ་བཀག་ཉར་འོག་བཙན་གཡེམ་དང་སྡུག་སྦྱོང་མྱོང་མྱོང་མཁན་བུད་མེད Ziyadon ཉིད་ཀྱིས་ཁོ་མོའི་ཐོག་སྡུག་སྦྱོང་བཏང་བའི་གནས་ཚུལ་རྣམས་ངོ་སྤྲོད་གནང་ཡོད་པ་རེད། ཁོ་མོས་ཕྱིས་སུ། ཕྱི་རྒྱལ་དུ་བཙན་བྱོལ་འབྱོར་བ་ཞིག་ཡིན་པ་རེད། ཡང་སྐབས་དེར་ཝི་གུར་འགྲོ་བ་མིའི་ཐོབ་ཐང་ཚོགས་པའི་འགན་འཛིན་ཨོ་མར་ཀར་ནར་དང་རོ་ཤཱ་ནཱ་ཨ་བྷཱས་གཉིས་ནས་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱ་ནག་གཞུང་ལ་ཝི་གུར་བ་ཚོའི་ཐོག་དྲག་གནོན་བྱེད་རྒྱུ་མཚམས་འཇོག་ཡོང་ཐབས་གནང་དགོས་པའི་འབོད་སྐུལ་ཡང་ཞུས་འདུག།
ཐའེ་ཝན་གྱི་རེས་གཟའ་ཕུར་བུའི་ཉིན་སྙན་ཐོ་ལྟར་ན། ཧྲན་ཏུང་མཚོ་དམག་གནམ་གྲུ་བབས་སའི་གྲུ་གཟིངས་ཀྱིས་སྣེ་ཁྲིད་པའི་རྒྱ་ནག་གི་དམག་གྲུ་རུ་ཁག་གི་སྦ་ཞིའི་མཚོ་འགག་བརྒྱུད་ནས་ཞི་བདེ་རྒྱ་མཚོ་ཆེན་མོར་བསྐྱོད་ཡོད་ཅིང་སྦ་ཞིའི་མཚོ་འགག་ནི་གླིང་ཕྲན་དེ་དང་ཧྥི་ལི་ཕིན་གྱི་ས་མཚམས་ཀྱི་ཆུ་ལམ་ཞིག་འཁྱིལ་ཡོད་འདུག་བྱེད་ཐབས་དེ་ནི་རྒྱ་ནག་གིས་ཐའེ་ཝན་ཐོག་ཆབ་སྲིད་དང་དམག་དོན་སོགས་གང་ཅིའི་ཐོག་ནས་གནོན་ཤུགས་ཇེ་ཆེར་གཏོང་བཞིན་པའི་སྐབས་སུ་བྱུང་བ་ཞིག་ཡིན་ཞིང། རྒྱ་ནག་གིས་ཐའེ་ཝན་ནི་རང་གི་མངའ་ཁོངས་སུ་ཡིན་པར་འདོད་པ་མ་ཟད་ཐ་ན་དགོས་ངེས་ཀྱི་དུས་སུ་དྲག་ཤུགས་ཀྱིས་བདག་དབང་བྱེད་རྒྱུའི་དམ་བཅའ་བཞག་ཡོད་པ་རེད། དེ་ཡང་ཕྱི་ཚེས་ཉི་ཤུ་དྲུག་སྟེ་རེས་གཟའ་ལྷག་པའི་ཉིན་ཐའེ་ཝན་གྱི་རྒྱལ་སྲུང་ལྷན་ཁང་གིས་ཐའེ་ཝན་དམག་ཕྱོགས་ཀྱིས་ཐོག་མཐའ་བར་གསུམ་དུ་གནས་བབ་ལ་ལྟ་ཞིབ་ནན་པོ་བྱས་པ་མ་ཟད་དམག་དཔུང་འོས་འཚམ་གྱི་བཀོད་སྒྲིག་བྱས་ཡོད་པ་འགྲེལ་བརྗོད་བྱས་འདུག་དེའི་ཉིན་རྒྱ་ནག་གི་མཚོ་དམག་གནམ་གྲུ་བབས་སའི་གྲུ་གཟིངས་ཁྱུ་མཆོག་ཞིག་ནུབ་ཞི་བདེ་རྒྱ་མཚོ་ཆེན་མོའི་ནང་དུ་འཛུལ་བ་མ་ཟད་རྒྱ་ནག་གི་དམག་འཐབ་གནམ་གྲུ་བཅོ་ལྔ་ཡིས་ཐའེ་ཝན་མཚོ་འགག་གི་དབུས་ཕྱོགས་ལས་བརྒལ་བ་དང། མཚོ་འགག་དེས་ཐའེ་ཝན་དང་རྒྱ་ནག་སྐམ་ས་ཆེན་མོའི་ས་མཚམས་འབྱེད་ཀྱི་ཡོད་འདུག་དམག་འཐབ་གནམ་གྲུ་དེ་དག་དང་རྒྱ་ནག་གི་མི་དམངས་བཅིངས་འགྲོལ་དམག་གི་མཚོ་དམག་གནམ་གྲུ་གཉིས་མཉམ་འབྲེལ་འཐབ་འཛིང་གི་སྐོར་གཡེང་དམག་སྦྱོང་བྱེད་ཀྱི་ཡོད་པ་ཐའེ་ཝན་གྱི་སྤྱི་བསྒྲགས་སྤེལ་བ་ཞིག་ནང་བཀོད་འདུག། ཡང་ཐའེ་ཝན་ནང་ཡོད་པའི་ཨི་ཟི་རལ་གཞུང་ཚབ་ཆེན་མོ་བས་རྒྱ་ནག་གིས་ཨི་ཟི་རལ་གྱི་གནད་དོན་ཐད་གཏམ་བཤད་སྤེལ་བ་དེ་བློ་འཚབ་ཡོད་ཀྱང་ཐའེ་ཝན་ནི་ང་ཚོའི་གྲོགས་པོ་ཡག་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་འདུག་དེ་ཡང་ཐའེ་ཝན་ནང་ཡོད་པའི་ཨི་ཟི་རལ་གྱི་གཞུང་ཚབ་ཆེན་མོ་བ་མཱ་ཡཱ་ཡཱ་རུན་ཡིས་རྒྱལ་ས་ཐའེ་པེ་ནང་གསར་འགོད་པ་ཚོར་མཇལ་འཕྲད་གནང་བའི་སྐབས། ཐའེ་ཝན་ནི་ང་ཚོས་ཨི་སི་རལ་གྱི་གྲོགས་པོ་ཡག་པོ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ལ། ང་ཚོར་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་མཆོག་དང་ང་འབྲེལ་བ་མུ་མཐུད་ནས་བྱེད་བཞིན་ཡོད་ལ། ཐའེ་ཝན་མི་མང་གི་ངོས་ནས་ཀྱང་བློ་འཚབ་ཡོད་པ་ང་ཚོས་ཤེས་རྟོགས་ཐུབ་ཀྱི་འདུག་ཅེས་གསུངས་འདུག་ཡིན་ནའང་ཁོང་གིས། རྒྱ་ནག་གི་ངོས་ནས་པཱ་ལེ་སི་ཐན་གྱི་ཧ་མཱ་སི་ཚོགས་པས་ཨི་སི་རལ་གྱི་སྤྱི་དམངས་ཚོར་རྒོལ་རྡུང་བཏང་བའི་བྱ་སྤྱོད་ལ་སྐྱོན་བརྗོད་མ་བྱས་པ་དེར་ང་ཚོར་བློ་འཚབ་ཡོད་ཅེས་གསུངས་ནས་གང་ལྟར་ཐའེ་ཝན་གྱི་ཕྱོགས་ནས་ཨི་སི་རལ་ལ་ད་ལྟའི་དུས་ཚོད་ཉག་ཕྲ་བའི་སྐབས་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་བྱེད་བཞིན་ཡོད་ཀྱང་དེ་ལས་ལྡོག་སྟེ་ཁ་གཏད་ཧ་མཱས་བྱ་སྤྱོད་ལ་རྒྱ་ནག་གིས་སྐྱོན་བརྗོད་མ་བྱེད་པ་དེ་བློ་འཚབ་ཡོད་པའི་རྣམ་པ་བསྟན་ཡོད་པ་རེད། རྩ་བའི་ཉེ་ཆར་ཨིས་ར་ཨེལ་དང་པཱ་ལི་སི་ཐན་ཧ་མཱས་བར་གདོང་ཐུག་བྱུང་བའི་སྐབས་ཨིས་ར་ཨེལ་ངོས་ནས་གདོང་ལེན་བྱེད་ཕྱོགས་ལ་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་དེ་ནི་ཨིས་ར་ཨེལ་གྱི་ཕྱོགས་ནས་རང་ཉིད་ཀྱི་སྲུང་སྐྱོབ་བྱེད་པའི་བྱ་སྤྱོད་ལས་བརྒལ་བ་ཞིག་ཡིན་ཚུལ་དང་ཀི་ཤ་ཨ་རབ་ཡུལ་གྲུ་ཚོས་པཱ་ལེ་སི་ཐན་ལ་རོགས་སྐྱོར་བྱེད་དགོས་ཚུལ་ད་ག་ནང་བཞིན་འདུམ་འགྲིག་དང་ཞི་འགྲིག་ཡོང་ཐབས་སུ་རྒྱལ་སྤྱིའི་ངོས་ནས་འབད་བརྩོན་བྱེད་དགོས་པ་སོགས་བཤད་ནས་པཱ་ལེ་སི་ཐན་ལ་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་བསྟན་ཡོད་པ་དེར་ཨི་ཟི་རལ་གྱིས་མི་འདོད་པའི་རྣམ་པ་བསྟན་པ་ཞིག་ཡིན་འདུག། རྒྱ་ནག་གི་རྒྱལ་སྲུང་ལྷན་ཁང་གི་མགྲིན་ཚབ་པས Taiwan's Democratic Progressive Party ཞེས་པའི་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་ཆེས་མྱུར་པོའི་ངང་ནས་ཐེ་ཝན་གྱི་གླིང་ཕྲན་དེ་ཉེན་ཁ་ཆེ་བའི་དམག་འཁྲུག་གི་གནས་བབ་ཕྱོགས་སུ་སྤེལ་བའི་སྐྱོན་བརྗོད་བྱས་འདུག་དེ་ནི་ཐའེ་པེ་གཞུང་གིས Military Drone ཞེས་པའི་དམག་སྤྱོད་མི་མེད་གནམ་གྲུ་ཉོ་སྒྲུབ་ཀྱི་འཆར་གཞི་གནས་ཚུལ་ཐོན་པའི་རྗེས་སུ་བྱུང་བ་ཞིག་ཡིན་འདུག་རྒྱ་ནག་གིས་དམངས་གཙོའི་ལམ་ལུགས་ཐོག་འཛིན་སྐྱོང་བྱེད་པའི་ཐའེ་ཝན་དེ་རང་ཉིད་ཀྱི་མངའ་ཁོངས་སུ་ཡིན་ལུགས་བརྗོད་བཞིན་པ་དང་རང་བཙན་ལ་རྒྱབ་སྐྱོར་གནང་མཁན་ཐའེ་ཝན་སྲིད་འཛིན་ལྕམ Tsai Ing-wen ཉིས་སྟོང་བཅུ་དྲུག་ལོར་ཐའེ་ཝན་གྱི་སྲིད་འཛིན་ཐུགས་འགན་བཞེས་པ་ནས་བཟུང་རྒྱ་ནག་དང་ཐའེ་ཝན་དབར་གྱི་འབྲེལ་བ་ཧ་ཅང་ཛ་དྲག་ཏུ་ཕྱིན་ཡོད་ཅིང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ལྕམ Nancy Pelosi ཐའེ་ཝན་ལ་འཚམས་གཟིགས་སུ་ཕེབས་པའི་རྗེས་པེ་ཅིང་གིས་ཐའེ་ཝན་ལ་ཕྱི་འབྲེལ་དང་དམག་དོན་ཐོག་ནས་གནོན་ཤུགས་ཇེ་ཆེར་སྤྲད་པ་མ་ཟད་གླིང་ཕྲན་དེའི་མཐའ་འཁོར་དུ་དམག་འཐབ་གནམ་གྲུ་ཇེ་མང་དུ་བཏང་སྟེ་ཐའེ་ཝན་གླིང་ཕྲན་གྱི་བདག་དབང་འཚོལ་ཐབས་ཀྱི་དམིགས་ཡུལ་བཟུང་ནས་ཐའེ་པེའི་གཞུང་ལ་གནོན་ཤུགས་སྤྲོད་བཞིན་པ་རེད། རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་རྒྱལ་སྲུང་ལྷན་ཁང་གི་མགྲིན་ཚབ་པ Wang Chen གྱིས་ཐའེ་ཝན་གྱི་མི་མེད་གནམ་གྲུ་ཉོ་སྒྲུབ་འཆར་གཞིའི་གནས་ཚུལ་ལ་དམིགས་ནས་རྒྱ་ནག་གིས་དམག་དོན་སྦྱོང་བརྡར་དང་དམག་འཁྲུག་གི་གྲ་སྒྲིག་བྱེད་ཤུགས་ཆེ་རུ་གཏོང་རྒྱུའི་ཁྱབ་བསྒྲགས་བྱས་ཡོད་པ་མ་ཟད་ད་དུང་ཨ་རིས་རྒྱ་ནག་ལ་བདག་དབང་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ཁོངས་ལ་ཤུགས་རྐྱེན་ཐེབས་ཤུགས་ལ་དགག་པ་བརྒྱབ་ཡོད། འོན་ཀྱང་པེ་ཅིན་དང་ཨ་རི་བར་གྱི་འབྲེལ་ཐུག་ཐབས་ལམ་ལ་ཐོག་མཐའ་བར་གསུམ་དུ་སྒོ་ཕྱེ་རྒྱུ་ཡིན་ལུགས་བརྗོད་འདུག། རྒྱ་གར་གྱི་བདེ་སྲུང་བློན་ཆེན་མཆོག་ཨ་རུ་ན་ཅལ་མངའ་སྡེའི་རྟ་དབང་ཁུལ་འཚམས་གཟིགས་གནང་བའི་སྐབས་དཔལ་འབྱོར་ཡར་རྒྱས་ཙམ་མ་ཡིན་པར་སྲུང་སྐྱོབ་ཀྱི་ལས་དོན་ཐད་ལ་ཡར་རྒྱས་ཕྱིན་ཡོད་ཅེས་གསུངས་འདུག་དེ་ཡང་རྒྱ་གར་གྱི་བདེ་སྲུང་བློན་ཆེན Rajnath Singh མཆོག་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་རྟ་དབང་ཁུལ་འཚམས་གཟིགས་ཕེབས་པའི་མ་ཟད་ཁུལ་དེར་དཔུང་འཇོག་བྱས་པའི་དམག་མིའི་རུ་ཁག་ཚོའི་མཉམ Dussehra དུས་ཆེན་སྲུང་བརྩི་ཞུས་པ་དང་ཉིན་མོ་དེར་དམག་མི་ཚོས Shastra Pujaའམ་གོ་མཚོན་ལ་མཆོད་པ་འབུལ་ཚུལ་གྱི་མཆོད་པའི་མཛད་སྒོའི་སྐབས་ཡང་མཉམ་ཞུགས་གནང་འདུག་ལྷག་པར་དུ་དམག་མི་དཔུང་འཇོག་བྱེད་ཡུལ་གྱི་ས་གནས་འདི་ནི་གོང་ས་ཏཱ་ལའི་བླ་མ་སྐུ་འཕྲེང་དྲུག་པ་འཁྲུངས་ཡུལ་ཡང་ཡིན་པ་རེད་ལ་དེས་རྒྱ་ནག་ལའང་བརྡ་ལན་གསལ་པོ་ཞིག་སྤྲད་ཡོད་པ་མཚོན་གྱི་ཡོད་རེད་ཅེས་དང། རྒྱ་ནག་གཞུང་ནས་རྒྱུན་དུ་ས་མཚམས་མངའ་ཁུལ་དུ་དཔོན་རིགས་འཚམས་གཟིགས་ཕེབས་པའི་སྐབས་སྐྱོན་བརྗོད་བྱེད་ཀྱི་ཡོད་པ་བཅས་བཀོད་འདུག་ཡིན་ནའང་ད་བར་རྒྱ་ནག་གི་ངོས་ནས་འདི་བཅས་གང་ཡང་བཤད་མེད་པ་རེད།
བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝའི་གླེང་སྟེགས་ཐེངས་ལྔ་པ་དབུ་འཛུགས་གནང་ཞིང་ཚོགས་འདུའི་ཐོག་བརྗོད་གཞི་ཁག་བཞིར་དབྱེ་སྟེ་བགྲོ་གླེང་གནང་སྟེ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་ཀྱི་ཚོགས་འདུའི་གོང་ལ་བོད་སོགས་རྒྱ་ནག་དང་ལྟ་བ་མི་མཐུན་གྱི་མི་རིགས་ཁག་གི་གནས་སྟངས་གསལ་སྟོན་གནང་བཞིན་པའི་སྐོར་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇེནི་ཝ་གླེང་སྟེགས་ཐེངས་ལྔ་པ་དེ་དབུ་འཛུགས་གནང་སོང་ཨ་ཨན་ཐེངས་འདིའི་ལྷན་ཚོགས་ནང་དེ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་བཀའ་བློན། ཨན་ཕྱི་འབྲེལ་མགྲིན་ཚབ། ཨན་ད་ག་ནང་བཞིན་སྦེལ་ཇམ་སྐུ་ཚབ་དོན་གཅོད་སུད་སི་སྐུ་ཚབ་དོན་གཅོད་ཀྱི་ལས་བྱེད། ཨེང་ལན་སྐུ་ཚབ་དོན་གཅོད་ཧྥ་རན་སི། འདི་སྐད་ཀྱི་ཐོག་དེ་ཨན་ཡོ་རོབ་སྤྱི་འཐུས་འདུག་ཨང། འདི་སྐད་ཅེས་ཨན་འདིའི་སྒང་ལ་གཙོ་བོ་གཅིག་ད་ལྟ་རྒྱ་ནག་གི། དབང་སྒྱུར་འོག་ལ་དཀའ་ངལ་འཕྲད་བསྡད་པའི་ཡུ་གུར་དང་ལྷོ་སོག་པོ། རྒྱ་ནག་མང་གཙོ་དོན་གཉེར་ཅན། བོད་དོན་རྒྱབ་སྐྱོར་ཚོགས་པ། ད་ག་ནང་བཞིན་ཀྱང་གནད་ཡོད་མི་སྣ་མང་པོ་ཞིག་འདུག་ཨང། དེ་བྱས་ད་ལྷན་ཚོགས་འདིའི་དམིགས་ཡུལ་གཙོ་བོ་འདི་རེད། ད་དེ་ནས་ཕར་རྒྱ་ནག་གཞུང་ལོ་གསུམ་རེའི་མཚམས་ལ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་ལ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་སྙན་སྒྲོན་ཞུ་དགོས་ཀྱི་ཡོད་རེད། འོ་ད་དེ་སྙན་སྒྲོན་ཞུ་བའི་སྒང་ལ་རྒྱ་ནག་གཞུང་གིས་སྙན་སྒྲོན་ཞུ་བའི་སྒང་ལ་ཡག་ཡག་རྐྱང་རྐྱང་བཤད་ཀྱི་ཡོད་ཙང་ད་དེའི་སྒང་ལ་རྒྱ་ནག་ནང་ལ་དཀའ་ངལ་ཡོད་པ་དེ་སྐད། ཨ་རྒྱལ་སྤྱི་ཁྱོན་ལ་རྒྱ་ནག་གི་སྙན་སྒྲོན་མ་ཞུས་སྔོན་ལ་སྒྲོག་འགྲེལ་གནང་ཡག་ཆེད་དུ་རེད་འདུག་ཨང། ཨ་དེ་འདྲ་ཅིག་ཡིན་ཙང་ད་ནངས་ངས་དེའི་སྐུ་ངོ་ཨ་རྒྱལ་མགྲིན་ཚབ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་སྐུ་ངོ་ལེགས་བཤད་ལགས་དེ་ཆུ་རྒྱུན་ནང་ཞུས་ཡོད། འོ་འདི་ལས་ཨ་ནི་དེ་རིང་ང་ཚོ་དེ་སུའུ་ཙི་ལན་གྱི་གྲོང་ཁྱེར་ད་ཇི་ནི་ཝཱ་ལ་ཉི་མ་གཉིས་ཀྱི་ད་ལྟ་ཇི་ནི་ཝཱ་ཀྱི་ལྷན་ཚོགས་དེ་ཚོ་གོ་སྒྲིག་ཞུས་ཡོད་རེད་ད་དེ་ཐེངས་ལྔ་པ་དེ་ཆགས་ཀྱི་ཡོད་རེད་ད་ལྟའི་ཆ་ལ་ཨ་ནི་ཐོག་མའི་གི་དམིགས་ཡུལ་དེ་ད་རྒྱ་ནག་གི་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་སྙན་ཕུལ་བའི་ཉེ་འབྲེལ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་ཞུ་སྙན་ཕུལ་བའི་གི་དུས་ཚོད་དང་སྟབས་བསྟུན་བྱས་བྱས་ཨ་ནི་དེ་དབུ་འཛུགས་ཞུ་བ་དེ་རེད་ཨ་ནི་ད་ལྟའི་ཆ་ལ་ཡིན་པ་ན་ད་ལྟ་ད་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་གང་ཡིན་ཟེར་ན་ད་ལོ་ཡིན་པ་ཡིན་ན་རྒྱ་ནག་གི་ཡ་ཉེན་ཚོགས་ལ་ཡ

རྒྱ་ནག་ནང་ཁུལ་ལ་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་ཆེ་བའི་གནས་སྟངས་ཐོག་ནས་བརྗོད་གཞི་ཁག་བཞིའི་ཐོག་ནས་ཞུ་གི་ཡོད་རེད། ཨ་ནི་བརྗོད་གཞི་ཁག་བཞི་ནང་རྩ་བའི་དེ་ད་ལྟ་བོད་ཙམ་མ་ཡིན་པར་རྒྱ་ནག་ཁྱོན་ཡོངས་ལ་ད་ལྟ་རྒྱ་ནག་གིས་བཙན་འཛུལ་བྱས་པའི་གི་ད་ལུང་པ་མང་པོ་ཞིག་ཆགས་ཀྱི་ཡོད་རེད། དེའི་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ག་རེ་ཡིན་མིན་དེ་ཚོ་གསལ་གསལ་ཏིང་ཏིང་མ། ཉིན་རེར་ཞུ་བའི་དང། ཨ་ནི་དེ་ཙམ་མ་ཡིན་པའི་ཕར་ཚུར་བགྲོ་གླེང་བྱས། ཨ་ནི་གཉིས་པ་དེ་ལ་ཡིན་པ་ན་རྒྱ་ནག་ཁྱོན་ཡོངས་ཀྱི་ལྟ་སྟངས་དང་དེའི་རུ་བ། ཡང་ན་མི་སེར་སྤེལ་བའི་གི་ཡང་ད་ལྟ་སྲིད་བྱུས་དེ་ཚོ་ག་འདྲ་ག་འདྲ་བྱེད་ཀྱི་ཡོད་པ་ལག་བསྟར་ག་འདྲ་བྱེད་ཀྱི་ཡོད་པ། དམིགས་བསལ་གྱིས་ད་ལྟ་བོད་དང། ཡུ་གུར་དང་དེ་ཚོའི་ནང་ལོགས་ལ། ཨ་ནི་འཛུགས་སྐྲུན་གྱི་ལས་གཞི་ཤུགས་ཆེན་པོ་བྱས་པའི་གི་རྐྱེན་གྱིས་ཡང། ཨ་ནི་མི་དམངས་ཀྱི་ད་ལྟ་འཚོ་བ་དང་གང་ཅིའི་ཐོག་ནས་དཀའ་ངལ་ཡོད་པ་དང་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་རྡོག་རོལ་གཏོང་གི་ཡོད་པའི་གནས་སྟངས་ག་འདྲ་ག་འདྲ་རེད། ད་ཞི་བའི་ཐབས་དང་ད་ལྟ་དེ་རིང་སང་འཕྲུལ་ཆས་ཀྱི་ཡར་རྒྱས་ཕྱིན་བའི་གནས་སྟངས་ཐོག་ནས་རྒྱ་ནག་གཞུང་ནས་རྒྱལ་སྤྱིའི་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་ཐོག་ནས་གནོན་ཤུགས་སྤེལ་ཡ་ལ་སོགས་པའི་གི་བྱ་སྤྱོད་ངན་པ་ཞེ་པོ་ཞིག་སྤེལ་གནང་གི་ཡོད་ཙང་པ་དེའི་ཐོག་ནས་ཡང་ཕར་ཚུར་བཀའ་མོལ་གནང་ཡ་དང་ཨ་ནི། བོད་བོད་པའི་གི་ཡང་ཐོག་ནས་ཉམས་མྱོང་ག་རེ་རེད་འདུག་ཡང་ཡུ་གུར་མི་རིགས་ཚོའི་གི་ཉམས་མྱོང་ག་རེ་རེད་འདུག་ལྷོ་སོག་པོའི་གི་ཉམས་མྱོང་ག་རེ་རེད་འདུག་ཉམས་མྱོང་དེ་ཚོ་ཕར་ཚུར་ཡང་ཕར་ཚུར་བཤད་རེས་བཏང་བྱས་བྱས་དེའི་ཐོག་ནས་ཡང་ནུས་པ་མཉམ་སྤུངས་བྱེད་ཡས། ག་རེ་ཡོད་མེད་ཀྱི་ཐོག་ནས་ཨ་དེ་རིང་ལྷན་ཚོགས་ཚོགས་རེས་བྱས་བྱས་དུས་ཞུ་འདོད་བྱུང། ད་ལྟ་ལྷན་ཚོགས་དེ་སྔས་དེ། སྔས་དེ་དེ་འདྲ་སུད་སི་གྲོས་ཚོགས་འཐུས་མི་དང་དེ་སྔས་ཡོད་མི་སྣ་ཚོས་ངོ་ངོ་སྤྲོད་དེ་འདྲ་གནང་ཡས་བྱུང་ཨ་ཡོད། ད་རེས་དེ་ལྷན་ཚོགས་དེའི་ནང་ལ་ཨ་ནི་ལི་ཐུ་ཨ་ནི་ཡ་གི་ཨ་ནི་གྲོས་ཚོགས་འཐུས་མི་ཅིག་དང་ཨ་ནི་སུད་སི་གི་གྲོས་ཚོགས་འཐུས་མི་ཅིག་གི་བརྙན་འཕྲིན་གི་བརྒྱུད་ནས་ཨ་ནི་སུ་ཁོ་རང་ཚོས་གི་མ་གཏམ་བཤད་གནང་ཡས་བྱས་ཨ་ནི་དེ་དང་མཉམ་དུ་ཨ་ནི་ཕྱི་དྲིལ་བཀའ་བློན་མཆོག་གིས་ཨ་ནི། བོད་དོན་དང་འབྲེལ་བའི་ཐོག་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་པའི་གནས་སྟངས་དང་བོད་ནང་ཚབས་ཆེ་བའི་གནས་སྟངས་ཡིན་པའི་དོན་ཚུལ་ངོ་སྤྲོད་གནང་བྱས་བྱས་དེ་གི་ཨ་ནི་སྔོན་འགྲོའི་གི་བྱེད་སྒོ་དེ་གི་ཐོག་ནས་ཨ་ནི་བཀའ་མོལ་གནང་རེད་བྱས་འདུག་ཞུ་ཡས། གང་ལྟར་ལྷན་ཚོགས་འདི་ཐེངས་ལྔ་པ་དེ་ད་ལྟ་དེ་དེ་རིང་ཚེས་པ་ཉི་ཤུ་རྩ་དྲུག་འགོ་འཛུགས་གནང་བ་དེའི་ནང་ཐེངས་འདིའི་ལྷན་ཚོགས་ནང་ད་ལྟ་ངས་ངོ་སྤྲོད་ཞུས་པ་ནང་བཞིན་ཨ་ནི་ཡང་དེ་ཆབ་སྲིད་བཙོན་པ་དང་ཨ་ནི་གཞོན་སྐྱེས་བྱས

གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉེ་ལམ་བོད་ཀྱི་མདོ་སྨད་མགོ་ལོག་དར་ལག་རྫོང་དུ་རྒྱ་ནག་གཞུང་གིས་བོད་མི་བརྒྱད་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་བའི་ཉེས་འཛུགས་འོག་འཛིན་བཟུང་དོ་དམ་བྱས་པའི་གནས་ཚུལ་དང་འབྲེལ་བའི་སྐོར་སྤེན་ནང་བཞུགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་དཔྱད་ཞིབ་གནང་བ་ཞིག་ལྷུན་གྲུབ་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། མགོ་ལོག་དར་ལག་རྫོང་གི་བོད་མི་བརྒྱད་ལ།
ཆོས་ལུགས་དང། ཚོ་ཤོག་དབང་ཤུགས་བེད་སྤྱོད་དང་རྒྱུ་དངོས་གཡོ་ལེན་བྱས་ཚུལ་གྱི་ནག་ཉེས་བཙུགས་ནས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་ཡོད་པའི་གནས་ཚུལ་ཐོན་འདུག་མཚོ་སྔོན་ཞིང་ཆེན་ཁོངས་ཀྱི་མགོ་ལོག་དར་ལག་རྫོང་གི་བོད་མི་མགོན་རྣམ་དང། མགོན་ཚེ། འཇིགས་མེད་བསྟན་འཛིན། དཔལ་ལྡན། བློ་ཆོས་རྣམ་རྒྱལ། ནོར་བདེ། སྐལ་བཟང་བཅས་བརྒྱད་པོ་ད་ལྟ་དར་ལག་རྫོང་ཉེན་རྟོག་ལས་ཁུངས་ཀྱིས་འཛིན་བཟུང་བཙོན་འཇུག་བྱས་ཡོད་པའི་གནས་ཚུལ་ཐོན་འདུག་ལ། བོད་མི་དེ་དག་ལ་ཆ་རྒྱུས་ཡོད་མཁན་མི་སྣ་ཞིག་གིས་བོད་གནས་ལྟ་ཞིབ་ཚོགས་པར་བརྗོད་ན་བོད་མི་དེ་དག་དར་ལག་རྫོང་རྒྱུད་སྨད་གྲོང་རྡལ་ནས་ཡིན་ཞིང། ཁོང་ཚོས་ཆོས་ལུགས་བྱེད་སྒོ་སྤེལ་ཆེད་ཞལ་འདེབས་བསྡུ་རུབ་བྱས་པའི་རྐྱེན་གྱིས་འཛིན་བཟུང་བྱས་པ་བརྗོད་ཡོད་འདུག་ཡིན་ནའང་རྒྱ་ནག་གཞུང་འབྲེལ་དར་ལག་རྫོང་ཉེན་རྟོག་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་ཉི་ཤུ་ཉིན་བརྡ་ཐོ་ཞིག་སྤེལ་གནང་བའི་ནང་ཉེ་ཆར་དར་ལག་རྫོང་ཉེན་རྟོག་ལས་ཁུངས་ནས་མགོན་རྣམ་དང་མགོན་ཚེ་སོགས་ནས་ཟིང་སློང་དང་རྒྱུ་དངོས་གཡོ་ལེན་བྱས་པའི་གྱོད་དོན་ཞིག་རྩད་ཆོད་ཡོད་ཚུལ་དང། མགོན་རྣམ་དང་མགོན་ཚེ་སོགས་ཀྱིས་ཁོང་ཚོ་དཔོན་སྐོར་ཚོ་པའི་དཔོན་རྒྱུད་ཡིན་པའི་མིང་ཐོག་ནས་རྣམ་ཀུན་ཆོས་ལུགས་ཀྱི་མིང་ཐོག་ནས་ཆོས་ལུགས་བེད་སྤྱོད་དང་དཔོན་རྒྱུད་དབང་ཤུགས་བེད་སྤྱོད་ཀྱིས་འཇིགས་མེད་བསྟན་འཛིན་དང་དཔར་འདེབས་སོགས་རྩ་འཛུགས་ཀྱིས་རྒྱུ་དངོས་གཡོ་ལེན་དང་ཟིང་ཆ་སློང་ཚུལ་བཀོད་ནས་ད་ལྟ་གོང་བཞིན་མི་སྣ་དེ་དག་ཁྲིམས་ལྟར་བཙོན་འཇུག་བྱས་ཡོད་པ་བཀོད་འདུག་ལ། ད་དུང་བོད་མི་དེ་དག་གི་གྱོད་དོན་དང་འབྲེལ་བ་ཡོད་པའི་གནས་ཚུལ་ཐད་བདེན་དཔང་བྱེད་མཁན་དང་གནས་ཚུལ་རིན་ཐང་ཆེན་མཁོ་སྤྲོད་བྱེད་མཁན་ལ་ཉེན་རྟོག་པས་གསང་བ་དམ་པོ་བྱེད་རྒྱུ་མ་ཟད་གཟེངས་རྟགས་སྤྲོད་རྒྱུ་དང། ཡང། དོགས་ཡོད་མི་སྣའི་གནས་ཚུལ་སྦས་གསང་བྱེད་མཁན་དང། བདེན་དཔང་མི་སྣར་ཉེན་སྐུལ་བྱེད་མཁན་ལ་ཁྲིམས་ལྟར་ཐག་གཅོད་ནན་པོ་བྱེད་རྒྱུ་ཡིན་པ་སོགས་བཀོད་ཡོད་པ་རེད་འདུག། གོང་དུ་ཞུས་པའི་གནས་ཚུལ་དང་འབྲེལ་བའི་སྐོར་ལ། Spain ནང་བཞུགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་དང། རྒྱ་བོད་ཀྱི་གནད་དོན་ཐོག་ཉམས་ཞིབ་གནང་མཁན་སངས་རྒྱས་སྐྱབས་ལགས་སུ། ད་ཐེངས་རྒྱ་ནག་གཞུང་གིས་མགོ་ལོག་དར་ལག་རྫོང་ནང་བོད་མི་བརྒྱད་པོ་དེ་དག་འཛིན་བཟུང་བྱེད་སྟངས་ཀྱི་གནས་སྟངས་དེ་དང། དེའི་ངོ་བོ་ཇི་ཡིན་དང། དམིགས་ཡུལ་ཇི་ཡིན་སོགས་སྐོར་གནད་འདྲི་ཞུས་སྐབས། ཁོང་གིས་དཔྱད་པ་འདི་ལྟར་གནང་གི་འདུག།
ད་དེ་ཧང་སང་ཡ་གི་གནས་ལུགས་དང་མ་མཐུན་པ་འདྲ་བོ་ཅིག་རེད། རྒྱུ་མཚན་ག་རེ་རེད་ཟེར་ན་ཁོ་རང་ཚོ་གི་ད་ལྟ་མི་དེ་ཚོ་ཉེས་པ་དེ་འདྲ་དེ་འདྲ་ཡོད་ཟེར་འཛིན་བཟུང་བྱས་འདུག། འཛིན་བཟུང་བྱས་ཡོད་རེད་ཨ་ནི་རྗེས་དེ་ལ་ཨ་ནི་མི་གཞན་དག་དེ་ཚོ་ལ

ད་ནི་ང་ནི་ཡོད་དགོས་ནས་ད་ལྟ་འཛིན་བཟུང་བྱས་ཡ་གི་འདི་ལ་ད་རྒྱུ་མཚན་མང་པོ་ཅིག་ཤེས་དགོས་བ་རེད་དཔེར་ན་ཅིག་ངོ་མ་ད་ཁོ་རང་ཚོ་མགོ་ལོག་ཧོར་སྐོར་ཚེ་འདི་ཡིག་ཤོག་གི་ག་རེ་ཞིག་རེད་ད་ལྟ་ད་རེ་རྫོང་འདི་ལ་ཧོར་སྐོར་གི་ད་དེ་ངོ་མ་དེ་དཔོན་པོ་དེ་ཆེ་ཆེན་པོ་འདྲ་བོ་རེད་ཧོར་སྐོར་ཟེར་ན་སྐད་གྲགས་ཆེན་པོ་འདྲ་བོ་རེད་ད་ཁོ་རང་ཚོ་གི་དེ་གི་རྒྱུད་པ་ཡིན་པ་དང་ཨ་ནི་དེ་ནི་ཅིག་ཆོས་ལུགས་གི་མིང་ཐོག་ནས་ཨ་ནི་ཆོས་ལུགས་གི་ནུས་ཤུགས་བེད་སྤྱོད་བྱས་ནས་ཞེས་གི་འགྲོ་བ། ད་ཐེངས་མི་ལ་བཙན་དབང་གི་ཡང་ན་ད་མི་གི་དངུལ་ལྐོག་ལེན་བྱས་ཡ་དང་ཨ་ནི་དེ་ནས་ད་སྤྱི་ཚོགས་ཟིང་བསླང་ཡ་དང་ཨ་དེ་འདྲ་བྱས་ཡ་རེད་ཟེར་གི་འདུག་བ་ད་དེ་ཡིན་དུས་གང་ལ། ད་འདིའི་གི་ཡོང་ཁུངས་དེ་ཨ་ནི་རྒྱ་ནག་གཞུང་གི་ཁྲིམས་གི་ནང་ན་འདིའི་སྐོར་དེ་ཨ་ནི་འདི་འདྲ་ཅིག་ཡོད་མ་རེད་ད་ཡིན་ན་ཁོ་རང་ཚོ་འདིའི་གི་ཡོང་ཁུངས་དེ་མང་ཆེ་བ་ག་རེ་ཟེར་ན་ད་ངོ་མ་ལོ་ཁ་ཤས་གི་སྔོན་ལ་རྒྱ་ནག་གཞུང་གི་ནག་ཚོགས་སེལ་འཇོམས་བྱས་ཡ་དེ་འདྲ་གི་ལས་འགུལ་ཅིག་སྤེལ་བ་རེད་དེའི་གི་ད་རྗེས་འདྲ་བོ་དེ་མུ་མཐུད་དུ་བསྡད་ཡོད་ཡ་དེ་ཟེར་བུ་ཞིག་གི་འདུག་སྐབས་དེའི་གི་དམིགས་ཡུལ་དེ་ད་གཙོ་བོ་རེད་ཁོ་རང་ཚོའི་གི་རྒྱ་ནག་དམར་ཤོག་གཞུང་གི་ལས་འགུལ་དེ་གི་དམིགས་ཡུལ་དེ་རྒྱ་ནག་གཞུང་གི་ད་ལྟ་བོད་གི་སྤྱི་ཚོགས་ནང་ལོགས་ལ་ཨ་ནི་སྲོལ་རྒྱུན་གི་ང་ཚོ་ད་དཔོན་པོ་དང་བླ་མ་དང་ཡང་ན་སྤྱི་ཚོགས་ནང་གི་མི་མཁས་པ་ཡང་ན་སྤྱི་ཚོགས་ནང་གི་དེ་མི་དྲང་བདེན་ཅན་དེ་ཚོ་ལ་ད་བོད་པ་གི་སྤྱི་ཚོགས་ནང་ལས་ཁོ་རང་རང་བཞིན་གི་བརྩི་བཀུར་བྱེད་ཡ་དང་ཨ་ནི་ཁོ་རང་གི་ག་རེ་གསུང་བ་ཡིན་ན་མི་ཚང་མ་ཉན་ཡ་དེ་འདྲ་གི་ཤུགས་རྐྱེན་ཡོད་ཡ་གི་སྲོལ་རྒྱུན་གི་སྤྱི་ཚོགས་ནང་ན་ཡོད་ཡ་དེ་ཚོ་རྩ་མེད་བཟོས་ནས་ཨ་ནི་རྒྱ་ནག་དམར་ཤོག་གི་ཏང་གི་སྒྲིག་འཛུགས་བྱེད་ཡག་ལས་འགུལ་དེའི་གི་གནས་སྟངས་ཨ་ནི་བྱུང་རྒྱུ་རེད་ཤག། དེ་འདྲའི་རྒྱུ་མཚན་ག་རེ་ཡོད་ཟེར་ན་ད་ལྟ་ཏག་གི་མིའི་རྒྱུ་རྒྱུ་འདི་ཚོ་ཉེས་པ་འཛུགས་དུས་སྒང་ལ་ཧོ་ཧོང་ཧོང་ཁོ་ས་ཁུལ་གི་ཧོ་དཔོན་པོ་གི་རྒྱུད་པ་ཡིན་ཙང་བོད་པ་གི་སྤྱི་ཚོགས་ནང་ལོགས་ནས་ཨ་ནི་ཁོ་ས་གནས་གི་ཚོ་བ་ནང་ལོགས་ལ་ཡོད་ཡག་གི་རྒྱ་ནག་གི་དམར་ཤོག་གི་ལས་བྱེད་ལས་ཨ་ནི་ས་གནས་གི་དཔོན་པོ་དེ་ཚོ་གི་རྒྱུད་པ་དེ་ལ་མུ་མཐུད་དུ་དཔོན་པོ་གི་གི་དེ་འདྲ་གི་ད་བརྩི་བཀུར་དང་དེ་འདྲ་གི་གུས་ཞབས་དང་ཨ་ནི་ཅིག་གི་སྤྱི་ཚོགས་ནང་ནུས་པ་ཡོད་ཡག་དེ་འདྲ་རེད། དེ་འདྲའི་སྒང་ལ་ད་དེ་ཚོ་རྩ་མེད་བཟོ་ཡག་དང་ཨ་ནི་ཆོས་ལུགས་ཀྱི་མི་སྣ་དེ་དག་ཤུགས་རྐྱེན་ཡོད་མཁན་དེ་ཚོ་གི་ད་ཅིག་མི་མང་ལ་ཆོས་བྱེད་ཡག་འབོད་སྐད་བྱེད་ཡག་དང་ཡ་རབས་སྤྱོད་བཟང་དང་སྤྱི་ཚོགས་མཐུན་སྒྲིལ་དང་དེའི་སྐོར་ལ་འབོད་སྐད་བྱེད་དུས་སྒང་ལ་ཨ་ནི་དེ་ཚོ་ལ་ཉེས་པ་འཛུགས་ཀྱི་འདུག་ད་དེ་ཚོ་ལ་ཉེས་པ་འཛུགས་ནས་དེའི་དཔེ་དེ་ཆོས་ལུགས་ཀྱི་སྟོབས་ཤུགས་ཟེར་ཡག་དང་ཨ་ནི་དེ་ནང་བཞིན་ཅིག་ད་མི་ལ་འཇིགས་སྣང་སྐུལ་ཡག་ཟེར་ཡག་འདྲ་བོ་ཅིག་ཟིང་སློང་ཡག་ཟེར་ཡག་དེ་ཚོ་ཁྲིམས་སྒྲིག་སྒང་ནས་ག་རེ་ཡིན་ཟེར་ཡག་དེ་གསལ་པོ་ཟེར་ཡོད་མ་རེད་ད་ག་བ་འཐེན་ཆོག་ཆོག་འདྲ་བོ་ཅིག་ཆགས་འདུག་དེ་འདྲའི་སྒང་ལ་རྒྱ་ནག་གི་ཁྲིམས་རྩོད་པ་དང་ཨ་ནི་ཁྲིམས་ཀྱི་མཁས་པ་མང་པོ་གིས་ད་རྒྱ་ནག་རྒྱལ་ཡོངས་འཐུས་མི་ཚོགས་ཆེན་གྱི་སྐབས་སུ་རབས་དང་རིམ་པ་བྱས་ནས་ད་ལྟ་གི་སྤྱི་ཚོགས་ནང་ཟིང་སློང་བ་ཟེར་ཡག་གི་ཉེས་པ་འདི་མེད་པ་བཟོ་དགོས་འདུག་ཟེར་ཨ་ནི་དེ་འདྲ་བྱས་དེ་རྒྱུ་མཚན་དེ་རེད་དེ་འདྲའི་སྒང་ལ་ད་དེ་ཚོ་ཁྲིམས་ཀྱི་སྒང་ནས་སོང་ན་ཨ་ནི་ཁོས་ཁྲིམས་དེ་ཡར་མར་ག་བ་འཐེན་ཆོག་ཆོག་འདྲ་བོ་དེ་འདྲ་གི་ཉེས་པ་ཅིག་བཙུགས་ནས་ཨ་ནི་ཅིག་ག་རེ་ཟེར་དགོས་རེད་ད་བོད་ཀྱི་སྤྱི་ཚོགས་ནང་གི་མི་ནུས་པ་ཡོད་མཁན་ཤུགས་རྐྱེན་ཡོད་མཁན་དེ་ཚོ་རྩ་མེད་བཟོ་གི་ཡོད་ཡག་གི་ཨ་ནི་ལས་འགུལ་དེ་གི་རྒྱུན་ནང་ལོགས་ནས་བྱུང་རྒྱུ་གི་གནས་སྟངས་ཅིག་རེད་ཤག་དེའི་རྗེས་ནས་ད་ད་ལྟ་འཛིན་བཟུང་བྱས་ཚར་ནས་ནི་མི་མང་ལ་ནི་ད་ཁོ་རང་ཚོ་ཉེས་པ་ག་རེ་ཡོད་ན་ཡ་ཐེར་འདོན་གྱིས་ཟེར་ཡ་དང་ནི་དེ་ལ་ད་བཟང་རྟགས་སྤྲད་ཡ་ལ་སོགས་པ་དེ་བྱས་ཡ་དེ་རྒྱ་ནག་གཞུང་གི་ད་ཉེ་བའི་ལོ་ཁ་ཤས་ནང་ལོགས་ནས་མི་མང་ནང་ལོགས་ནས་མི་མང་གི་མི་མང་ལ་ལྟ་རྟོག་བྱས་ཡ་མི་མང་ནང་ལོགས་ནས་མི་མང་ཕན་ཚུན་བར་ལ་སོ་པ་བྱས་ཡ་ཕན་ཚུན་བར་ལ་ལྟ་རྟོག་བྱས་ཡ་ཕན་ཚུན་བར་ལ་སིག་བྱས་ཡ་གི་ནི་ལས་འགུལ་དེའི་གི་རྒྱུན་དེ་མ་མུ་མཐུད་དུ་འགྲོ་བསྡད་ཡོད་རེད་དེ་འདྲའི་སྒང་ལ། ད་འདི་ཁྲིམས་ཀྱི་སྒང་ནས་བྱས་ན་དང་པོ་ཉེས་པ་མེད་ན་ག་རེ་བྱས་འཛིན་བཟུང་བྱས་ཡ་ཡིན་ག་རེ་ཟེར་ན་ཁོ་རྒྱུ་མཚན་དེ་ད་ལྟ་ཉེས་པ་ག་རེ་ཡོད་ན་དེ་ཚོ་ཡ་སྤྲད་ཤོག་ཟེར་གི་འདུག་ཁོང་གི་མི་དེ་ཚོ་ཉེས་པ་མེད་ནས་ད་ལྟ་ཉེས་པ་ག་རེ་ཡིན་ན་འཚོལ་བསྡུ་བྱས་ཡ་དེ་ཚོ་དེ་རེད་འདུག་དེ་འདྲའི་སྟེང་ལ་ད་འདི་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ལས་འགུལ་ངོ་བོའི་སྒང་ནས་ཡང་འདི་འཛིན་བཟུང་བྱས་ཡ་མ་གཏོགས་ཅིག་རྒྱ་ནག་གཞུང་ཁོ་རང་ཚོའི་ཁྲིམས་ཀྱི་སྒང་ནས་ཡང་འདི་ཁྲིམས་མཐུན་ཡིན་པ་ཅིག་མཐོང་གི་མི་འདུག་ལགས། དེ་འདྲའི་སྒང་ལ་ད་འདི་རྒྱལ་སྤྱི་འགྲོ་བ་མིའི་ཐོབ་ཐང་དང་རྒྱལ་སྤྱི་གི་ཁྲིམས། ག་བ་ནས་བལྟས་ན་འདི་མི་འདི་ཚོ་མ་ཉེས་ཁ་གཡོགས་དང་ཡང་ན་ས་གནས་ཀྱི་དཔོན་རིགས་དེ་ཚོ་གི་རྩ་མེད་བཟོ་ཡ་གི་ཆེད་དུ་ཁོ་རང་ཚོའི་ནུས་པ་དང་ཁོ་རང་ཚོའི་ཤུགས་རྐྱེན་རྩ་མེད་བཟོ་ཡ་ཆེད་དུ་འཛིན་བཟུང་བྱེད་ཡ་དང་ཨ་ནི་རྩ་མེད་བཟོ་གི་ཡོད་ཡ་དེ། གསལ་པོ་འདྲ་པོ་ཅིག་རེད་ལགས། ལགས་སོ་ཨ་ནི་ངས་བཀའ་འདྲི་ཞུས་དང་ཡིན་དེ་རིང་ཡང་བསྐྱར་སི་པེན་ན་བཞུགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་དང། ནམ་རྒྱུན་ནས་བོད་དང་རྒྱ་ནག་གི་ཐོག་ཉམས་ཞིབ་གནང་མཁན་སངས་རྒྱས་སྐྱབས་ལགས་ནས་དེ་རིང་ང་ཚོར་བཀའ་འདྲི་ཞུ་ཡས་ཀྱི་དུས་ཚོད་སྟོན་གནང་བ་དེ་ཐུགས་རྗེ་གནང་ཞུ་གི་ཡིན། ལགས་སོ་ཐུགས་རྗེ་ཆེ།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་དམིགས་བསལ་གནད་འདྲི་ལེ་ཚན་ནང་བོད་མཐོ་སྒང་གི་ཆགས་བབ་དེ་རྒྱ་ནག་ཙམ་མ་ཡིན་པར་ཨེ་ཤེ་ཡའི་ཡུལ་གྲུའི་ནང་གལ་འགངས་ཆེན་པོ་ཆགས་མིན་སྐོར་དབྱངས་སྒྲོན་ལགས་ཀྱིས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་རྡོ་རྗེ་ལགས་སུ་ཐད་ཀར་གནད་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། གསན་རྣམས་སུ་སྐུ་ཁམས་བཟང། ད་ལྟ་གོང་དུ་ངོ་སྤྲོད་གནང་བ་བཞིན་ཐེངས་འདིའི་གནད་འདྲི་ལེ་ཚན་ནང་མཐོ་སྒང་བོད་ཀྱི་ཆགས་བབ་དེ་རྒྱ་ནག་གི་ལྷོ་བྱང་གཉིས་ལ་གངས་ཀྱི་བབས་ཤུགས་ཀྱིས་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་ཡོད་པ་མ་ཟད་བོད་མཐོ་སྒང་གི་ཆགས་བབ་དེ་ཨེ་ཤི་ཡའི་ཡུལ་གྲུའི་ནང་ལ་གལ་འགངས་ཆེན་པོ་གང་འདྲ་ཞིག་ཆགས་ཀྱི་ཡོད་མིན་གྱི་གནས་སྟངས་དང་འབྲེལ་བའི་སྐོར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ། འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་སུ་ཐད་ཀར་ཞལ་པར་བརྒྱུད་བཀའ་འདྲི་ཞུ་བ་ཡིན།

ཚན་རིག་ཉམས་ཞིབ་ཀྱི་ཨ་ནི་དཔྱད་རྩོམ་འདིའི་ནང་ལོགས་ལ་ཡང་ད་གནད་འགག་དོན་ཚན་ཆེ་ཤོས་གནད་འགག་གསུམ་རོ་གཅིག་མཐོང་སོང་ལ་དང་པོ་དེ་ཡིན་པ་ཡིན་ན་ཨ་ནི་ཇུས་གཞི་གོ་རེ་རྣམས་བལྟས་པ་ཡིན་པ་ཡིན་ན་ཨ་ནི་བོད་མཐོ་སྒང་ནང་ལོགས་ལ་ཡང་ཨ་ནི་གནམ་གཤིས་འགྱུར་ལྡོག་ཤུགས་ཆེན་པོ་ཞེ་བོ་ཞིག་འགྲོ་གི་ཡོད་པ་དང་དེ་གི་ཨ་ནི་རྒྱུ་རྐྱེན་ལ་བརྟེན་ནས་ཨ་ནི་རྒྱ་ནག་ནང་ལོགས་ལ་ཡང་ད་ས་ཆུ་མ་འཕྲོད་ཡག་དང་གནམ་གཤིས་འགྱུར་ལྡོག་ཤུགས་ཆེན་པོ་བྱུང་ནས་ཨ་ནི་གཅིག་ནམ་དུས་དུས་བཞི་པོ་ལོག་ཡག་གི་དེ་འདྲ་གི་རྐྱེན་ངན་དེ་འདྲས་གཅིག་བྱུང་ཚུལ་ལ། གཉིས་པ་དེ་ཡིན་པ་ཡིན་ན་ད་བོད་མཐོ་སྒང་དེ་ཨ་ནི་ཨེ་ཤེ་ཡ་གི་ཆུ་སྟེགས་ཞིག་ཡིན་པ་ཅིག་ལ་ཡ་ཨ་ནི་དེ་ཨེ་ཤེ་ཡ་ནང་ལོགས་ལ་ཡ་ད་ཅིག་གལ་ཆེན་པོ་ཞེ་བོ་ཅིག་ཡིན་པ་ད་དེ་འདྲས་ཀྱི་ཨ་ནི་གསལ་སྟོན་གཅིག་གནང་ཤག་ད་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ག་རེ་བཤད་ཀྱི་འདུག་ལབ་དུས་ཙམ་པ་ལ་ཡ་ཨ་ནི་བོད་མཐོ་སྒང་ནང་ལོགས་ཀྱི་ཨ་ནི་གནམ་གཤིས་འཕོ་འགྱུར་ལ་བརྟེན་ནས་ཨ་ནི་རྒྱ་ནག་ནང་ལོགས་ལ་ཡ་ཨ་ནི། དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་འདི་ཨ་ནི་ཁོང་ཚོའི་གི་ཨ་ནི་ཤུགས་ལ་ཡ་ཏོག་ཙམ་བསྟན་འདུག་དེ་བྱེད་དུས་ཙམ་པ་ཡ་ཨ་ནི་ད་རེས་ཀྱི་དཔྱད་རྩོམ་འདི་ཡིན་པ་ཡིན་ན་ད་གངས་དང་འབྲེལ་བ་ཡོད་པའི་གི་ཐོག་ནས་ཨ་ནི་རྒྱ་ནག་གི་ཨ་ནི་ལྷོ་ཕྱོགས་ཁུལ་དང་ནུབ་ཕྱོགས་ཁུལ་ལ་ཡ་ཨ་ནི་བོད་མཐོ་སྒང་གི་ཨ་ནི་གནམ་གཤིས་འགྱུར་ལྡོག་ལ་བརྟེན་ནས་ཨ་ནི་གངས་མང་ཉུང་བབས་ཀྱི་ཡོད་པའི་གི་དེ་འདྲས་གི་དཔྱད་གཞི་ཡིག་ཆ་ཅིག་ཆགས་བསྡད་འདུག་ཨ་ལ་ད་དོན་དམ་པའི་ཐོག་ནས་བཤད་པ་ཡིན་པ་ཡིན་ན་ཨ་ནི།

ཡོད་མེད་གནས་རེད་དེ་དངོས་ཡོད་གནས་ཚུལ་ཆགས་བསྡད་ཡོད་རེད། ཨ་ནི་ཉེ་བའི་ཆར་ལ་ཆ་བཞག་པ་ཡིན་པ་ཡིན་ན་ཨ་ནི་རྒྱ་ནག་ནང་ལོགས་ལ་ཡང་ཆུ་འོད་ཀྱི་གནོད་སྐྱོན་རེད་ད་ག་རང་བཞིན་གྱི་ཨ་ནི་གཙང་པོ་རྒྱས་པའི་ཐོག་ནས་ཨ་ནི་ཞིང་ཁ་རེད་འཐུང་ཆུ་དང་དེ་འདྲའི་མང་པོ་ཞེ་བོ་ཅིག་ལ་ཡང་དཀའ་ངལ་ཏོག་ཙམ་འཕྲད་ཡོད་རེད་དེ་ཚོ་རྒྱ་ནག་ནང་ལོགས་ལ་ཡང་ཨ་ནི་བྱུང་དང་འབྱུང་བཞིན་པའི་གི་འབྱུང་བའི་འཇིགས་པ་ཅིག་ཆགས་བསྡད་ཡོད་རེད་ཨ་ནི་ད་འདི་མ་ཡིན་པའི་གི་ཨ་ནི་ཚ་གྲང་ཐོག་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་ལས་ཅིག་སྔོན་མ་ཚ་བོ་ཡོད་ས་ལ་ཡང་གྲང་མོ་སླེབས་ཡག་དང་གྲང་མོ་ཡོད་ས་ལ་ཚ་བོ་སླེབས་ཡག་འདི་འདྲའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། ད་ག་རང་བཞིན་གྱི་ཨ་ནི་རྒྱ་ནག་ནང་ལོགས་ལ་ཡ་ཨ་ནི་སྔོན་མ་ཨ་ནི་ཅིག་རྩི་ཤིང་མ་སྐྱེ་ས་ས་ཆ་ལ་ཡ་རྩི་ཤིང་སྐྱེ་ཡག་གི་དེ་འདྲས་གི་གནས་བབ་ཆགས་ཀྱི་ཡོད་རེད་དེ་བྱེད་དུས་ཙམ་པ་ཡ་དེ་ཚོ་ཚང་མ་ལ་འོ་ད་ཅིག་ཁོར་ཡུག་གི་གནད་དོན་དང་འབྲེལ་བ་ཡོད་པ་ཤུགས་ཆེན་པོ་ཆགས་བསྡད་ཡོད་རེད་དམིགས་བསལ་གི་ད་ལྟ་ད་བོད་ནང་གི་ཁོར་ཡུག་དང་འབྲེལ་བ་ཡོད་པའི་གི་ཐོག་ནས་རྒྱ་ནག་ནང་ལོགས་ལ་ཡ་གཏོར་སྐྱོན་འགྲོ་གི་ཡོད་པ་དེ་རྒྱ་ནག་གི་ཨ་ནི་སྙན་ཐོ་ནང་ལོགས་ལ་ཡ་ཤུགས་ཆེན་པོ་ཞེ་བོ་ཅིག་འཁོད་ཡོད་རེད་དཔེར་ན་ཆ་བཞག་པ་ཡིན་པ་ཡིན་ན། གཅིག་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་ནང་ལོགས་ལ་ཡང་ཨ་ནི་བོད་ནང་ལོགས་ལ་ཡང་ད་རྒྱ་ནག་གིས་ཨ་ནི་ཤིང་ནགས་གཅོད་གཏུབ་བྱེད་ཡག་གཅོད་ཡག་གི་ལས་གཞི་ཤུགས་ཆེན་པོ་ཞེ་པོ་སྤེལ་ཡོད་དུས་ཙམ་པ་འདི་འདྲས་ཀྱི་ཨ་ནི་གཅིག་ཨ་ནི་གཏོར་སྐྱོན་གྱི་གནས་སྟངས་འདི་དང་འབྲེལ་བ་ཡོད་པའི་གི་ཐོག་ནས་ཨ་ནི་འབྱུང་བ་འཁྲུགས་ནས་ཨ་ནི་རྒྱ་ནག་ནང་ལོགས་ལ་ཡང་ཨ་ནི་སྔོན་དུ་བྱུང་མ་མྱོང་ཡག་གི་འདི་འདྲས་ཆུ་ལོག་ཆེན་པོ་བརྒྱབ་ཡག་ད་ཆར་པ་མ་བརྒྱབ་ས་ལ་ཆར་པ་བརྒྱབ་ཡག་ད་འདི་འདྲས་ཀྱི་གནས་སྟངས་ཤུགས་ཆེན་པོ་ཞེ་པོ་བྱུང་ནས་ཨ་ནི་མཐའ་མ་འདི་ལ་ཡང་ད་རྒྱ་ནག་གི་ཚན་རིག་པའི་ནང་ལོགས་ལ་ཡང། ཨ་ནི། བསམ་ཆགས་ཀྱི་སྙན་ཞུ་ག་རེ་བྱུང་རེད་ལབ་དུས་ཙམ་པ་ལ་ཡག་བོད་མཐོ་སྒང་འདི་གི་ཨ་ནི་ཁོར་ཡུག་འདི་བདག་གཅེས་ཡག་པོ་བྱེད་དགོས་འདུག་དེ་བདག་གཅེས་ཡག་པོ་བྱེད་པ་ཡིན་པ་ཡིན་ན་ཨ་ནི་རྒྱ་ནག་ནང་ལོགས་ལ་ཡག་ཨ་ནི། དེ་འདྲའི་ཁོར་ཡུག་གི་ཨ་ནི་གནོད་འཚེ་ཡོང་ཡག་དེ་ཉུང་རུ་འགྲོ་གི་རེད་གལ་སྲིད་བོད་མཐོ་སྒང་གི་ཁོར་ཡུག་འདི་ལ་ཡག་དོ་ཕོག་དང་གཏོར་སྐྱོན་བྱུང་བ་ཡིན་པ་ཡིན་ན་དེས་རྐྱེན་བྱས་པའི་རྒྱ་ནག་ནང་ལོགས་ལ་ཡག་ཨ་ནི་འབྱུང་བའི་གནོད་འཚེ་མུ་མཐུད་ནས་འབྱུང་གི་ཡོད་པ་དེ་ཨ་ནི་ཁོང་ཚོ་གིས་ཨ་ནི་གསལ་སྟོན་བྱས་ཡོད་རེད་འདི་བྱས་པའི་རྒྱུ་མཚན་ལ་བརྟེན་ནས་ཉིས་སྟོང་ཉི་ཤུ་ཐམ་པའི་གི་ཨ་ནི་བོད་ཀྱི་བཞུགས་མོལ་ཚོགས་འདུའི་ནང་ལོགས་ལ་ཡང་ཨ་ནི་ཞི་ཅིན་ཕིང་གིས་བཤད་དགོས་ཡག་གི་དོན་ཚན་བྱེད་དགོས་ཡག་གི་དོན་ཚན་བཅུ་བཤད་པའི་ནང་ལོགས་ནས་ཨ་ནི་དོན་ཚན་མཐའ་མ་དེ་ཨ་ནི་བོད་ཀྱི་ཨ་ནི་སྐྱེ་ཁམས་ཁོར་ཡུག་འདི་ཨ་ནི་བདག་པོ་ཡག་པོ་རྒྱག་གི་ཡིན་ཞེས་ནས་འདི་ཨ་ནི་འཛམ་གླིང་ལ་མིག་དཔེ་ཡོད་པའི་ཐོག་ནས་བདག་པོ་ཡག་པོ་རྒྱག་གི་ཡིན་ཞེས་ནས་ད་ལྟ་དེ་འདྲས་བཤད་ཡོད་རེད་འདི་བཤད་ཡོད་དུས་ཙམ་པ་ལ་ཡག་འདི་ནས་ག་རེ་སྟོན་གི་ཡོད་རེད་ཞུས་པ་ཡིན་པ་ཡིན་ན་བོད་ཀྱི་ཁོར་ཡུག། འདི་ལ་ཡང་གཏོར་སྐྱོན་བྱུང་བ་ཡིན་པ་ཡིན་ན་འདི་གིས་ཨ་ནི་ཅིག་རྒྱ་ནག་ནང་ལོགས་ཡ་ཨ་ནི་རྒྱུ་འབྲས་ངན་པ་ཅིག་སྨིན་གི་ཡོད་པའི་གི་འདི་འདྲས་གི་ཨ་ནི་ཉམས་མྱོང་གི་ཐོག་ནས་ད་བོད་ཁུལ་དེ་གལ་ཆེན་པོ་ཞེ་པོ་ཅིག་བརྩི་གི་ཡོད་རེད་ཨ་དེ་བྱེད་དུས་ཙམ་པ་ལ་ཡ་ཨ་ནི་ཏན་ཏན་ད་ལྟ་ཡང་རུ་ལགས་གསུང་བ་ནང་བཞིན་རེད་ཨ་ནི་བོད་ནང་ལོགས་ཡ་གཏོར་སྐྱོན་བྱུང་བ་ཡིན་པ་ཡིན་ན་ཨ་ནི་ཅིག་དམིགས་བསལ་གྱི་ཁོར་ཡུག་ཐོག་ལ་ཡང་གཏོར་སྐྱོན་བྱུང་བ་ཡིན་པ་ཡིན་ན་འདི་གིས་ཨ་ནི་ཏན་ཏན་ཨ་ནི་ཅིག་རྒྱུ་འབྲས་ངན་པ་དེ་ཨ་ནི་རྒྱ་ནག་རང་ལ་ཡང་ཨ་ནི་ཅིག་འཕྲད་ཀྱི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་གནས་སྟངས་འདི་འདྲས་ཀྱི་ཐོག་ནས་ཡང་ད་ད་རིང་གི་ད་ལྟ་རྒྱ་ནག་གི་ད་ཅིག་ཚན་རིག་པས་སྤེལ་བའི་གི་སྙན་ཐོ་དེ་ཨ་ནི་ད་ག་རང་རེད་བསམ་གྱི་འདུག་ལགས། ལགས་ལགས་སོ་དེ་ནས་ཕྱི་ད་བོད་ཀྱི་ཁོར་ཡུག་གི་ཤུགས་རྐྱེན་རྒྱ་ནག་ཙམ་མ་ཡིན་པ་གོ་ལའི་གནམ་གཤིས་འགྱུར་ལྡོག་ལ་འབྲེལ་བ་ཆེན་ཡོད་ན། ལགས་དེ་ཏན་ཏན་བྱེད་ཀྱི་ཡོད་རེད་ལགས་དེ་སྐད་ཆ་ཞུ་བ་ཡིན་པ་ཡིན་ན་དོན་ཚན་གསུམ་གྱི་ཐོག་ནས་ང་ཚོ་དེ་དབྱེ་ཞིབ་བྱེད་ཡ་ཡོད་རེད་བསམ་གྱི་འདུག་དོན་ཚན་དང་པོ་དེ་ཆ་བཞག་པ་ཡིན་པ་ཡིན་ན་བོད་མཐོ་སྒང་གི་ས་བབ་ཀྱི་གནས་བབ་ཀྱི་ཐོག་ནས་ཨ་ནི་འཛམ་གླིང་གི་ཨ་ནི་ཁོར་ཡུག་ལ་ཡང་འགྱུར་བ་ཐེབས་ཡ་གི་གནས་སྟངས་དེ་འདྲས་ཆགས་ཀྱི་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡ་ད་དེ་ཡིན་པ་ཡིན་ན་ད་བོད་དེ་ཨ་ནི་འཛམ་གླིང་ནང་ལོགས་ལ་ཡ་ཨ་ནི་རྒྱལ་ཁབ་མཐོ་ཤོས་ཀྱི་ཨ་ནི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་དེ་ཆུད་དུ་འཛོམས་པ་ལ་ཡ། ཨ་ནི་ཡོངས་གྲགས་ལ་ཡང་ང་ཚོ་ད་ཅིག་ཚན་རིག་གི་ཐོག་ནས་ལབ་ནས་མི་འདུག་ཁོར་ཡུག་གི་གནས་བབ་ཀྱི་ཐོག་ནས་ཨ་ནི་བོད་འདི་ལ་ཡང་ག་རེ་བཤད་ཀྱི་ཡོད་རེད་ཟེར་དུས་ཙམ་པ་བོད་མཐོ་སྒང་འདི་རྒྱ་གར་དང་ཨ་ནི་རྒྱ་ནག་འདི་གཉིས་ཀྱི་བར་དུ་ལ་ཡང་ཨ་ནི་གནམ་གཤིས་འགྱུར་ལྡོག་གི་ཨ་ནི་ཟམ་པ་ནང་བཞིན་ཞིག་རེད་བྱས་ནས་སྐད་ཆ་བཤད་ཀྱི་འདུག་ལགས་ད་ཨིན་ཇི་ནང་ཞུས་པ་ཡིན་པ་ཡིན་ན་བོད་མཐོ་སྒང་འདི་ཨ་ནི། East Asia གི Monsoon དང་ཨ་ནི South Asia གི Monsoon གི་བར་ལོགས་ལ་ཡང་ཨ་ནི་ཟམ་པ་ནང་བཞིན་ཅིག་ཆགས་བསྡད་ཡོད་རེད་ཟེར་ནས་དེ་འདྲས་བཤད་ཀྱི་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང་ད་ཟམ་པ་འདི་ལ་ཡང་དོ་ཕོག་བྱུང་བ་ཡིན་པ་ཡིན་ན་ཕྱོགས་གཉིས་ཀྱི་ཨ་ནི་གནམ་གཤིས་ཀྱི་ཨ་ནི་གཅིག་གནས་སྟངས་ལ་ཡང་འགྱུར་བ་འགྲོ་གི་ཡོད་དུས་ཙམ་པ་ལ་ཡང་ད་ཨེ་ཤེ་ཡ་ནང་ལོགས་ལ་ཡང་ཨ་ནི་གཅིག་རྒྱལ་ཁབ་སྟོབས་ཆེ་ཤོས་གཉིས་དེ་ཨ་ནི་རྒྱ་གར་དང་རྒྱ་ནག་ཆགས་བསྡད་ཡོད་རེད། ད་འདི་དཔེ་མཚོན་ཙམ་རེད་མ་གཏོགས་ཅིག་གིས་གང་ལྟར་ཨེ་ཤེ་ཡ་ཁྱོན་ཡོངས་ནང་ལོགས་ལ་ཡ་བོད་མཐོ་སྒང་དེ་ཨ་ནི་ཅིག་གནམ་གཤིས་ཀྱི་ད་ཅིག International Balancing ཞུ་གི་འདུག་ཨ་ད་གང་ལྟར་གནམ་གཤིས་ཀྱི་བར་ལོགས་ལ་ཡ་ད་ཀ་བ་འདྲ་བོ་མ་སོང་ནས་གང་ལྟར་བོད་མཐོ་སྒང་དེ་འཁྲུག་པ་ཡིན་པ་ཡིན་ན་ཨེ་ཤེ་ཡ་ཁྱོན་ཡོངས་ཀྱི་གནམ་གཤིས་ལ་འགྱུར་བ་འགྲོ་གི་ཡོད་པ་དང་འགྱུར་བ་ཐེབས་ཀྱི་ཡོད་པ་གི་ཨ་ནི་འདི་འདྲས་ཀྱི་གནས་སྟངས་ཆགས་ཡོད་དུས་ཙམ་པ་ལ་ཡ་ད་ང་ཚོ་གིས་གཏན་ཚིགས་རིག་པའི་ཐོག་ནས་བསམ་བློ་བཏང་བ་ཡིན་པ་ཡིན་ན

རྒྱ་ནག་གི་ཚན་རིག་པས་བཤད་ཡག་ལ་ཡང་བོད་དེ་ཨ་ནི་ཨེ་ཤི་ཡ་གི་ཆུ་བོ་ཚང་མའི་གི་ཨ་ནི་ཅིག་ཆུ་འགོ་ཆགས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང་ཨ་ནི་བོད་དེ་ཨ་ནི་ཨེ་ཤི་ཡ་གི་ཆུ་མཛོད་ཆགས་བསྡད་ཡོད་རེད་ཅེས་ནི་སྐད་ཆ་བཤད་ཀྱི་ཡོད་རེད་ད་ག་ནང་བཞིན་གི་ཨ་ནི་ཆུ་མཛོད་ཙམ་མ་ཡིན་པ་གི་ཨ་ནི་དེ་ཅིག་བོད་དེའི་ནང་ལོགས་ལ་ཡང་ད་འཛམ་གླིང་གི་སྣེ་དང་པོ་དང་སྣེ་གཉིས་པ་ཕུད་པའི་གི་ཨ་ནི་ཅིག་འཛམ་གླིང་ནང་གི་ཨ་ནི་བོད་དེ་སྣེ་གསུམ་པ་འདྲ་བོ་ཅིག་ཆགས་བསྡད་ཡོད་རེད་དེ་ཡང་ད་ཅིག་ཆགས་སྟངས་གསོ་འདྲ་བོ་མ་སོང་ནས་ད། དེ་འཁྱགས་རོམ་གི་ཨ་ནེ་ཅིག་ཅིག་གྲངས་ཚད་མང་ཉུང་གི་ཐོག་ནས་སྐད་ཆ་བཤད་ཡོད་དུས་ཙམ་པ་ལ་ཡང་ད་བོད་ནང་ལོགས་ལ་ཡང་འཁྱགས་རོམ་གཅིག་ཤུགས་ཆེན་པོ་ཞེ་པོ་ཅིག་ཨ་ནེ་འདུག་བཞིན་བསྡད་ཡོད་རེད་ད་གནམ་གཤིས་འགྱུར་ལྡོག་གི་རྐྱེན་པས་ཨ་ནེ་བོད་ནང་གི་འཁྱགས་རོམ་དེ་ཚོ་ག་ལེ་ག་ལེ་མར་ཅིག་བཞུ་ཡག་གི་ཨ་ནེ་འཕར་ཚད་དེ་ཨ་ནེ་ནམ་རྒྱུན་དང་མ་འདྲ་བའི་གི་ལྡབ་གཉིས་གསུམ་ཡར་འཕར་བའི་གི་ཐོག་ནས་ཨ་ནེ་ཅིག། དེ་འཁྱགས་རོམ་དེ་གི་ཨ་ནི་ཅིག་མཚེའུ་མང་པོ་ཆགས་མཚེའུ་དེ་གི་ཨ་ནི་ཅིག་ཅིག་ཤུགས་ཆེན་པོ་ཞེ་པོ་ཆགས་གསུམ་དེ་བརྒྱུད་ནས་ཨ་ནི། དུས་མ་རན་པ་ལ་ཡང་ཆུ་ལོག་རྒྱག་ཡག་དང་དེ་འདྲས་ཀྱི་གནས་སྟངས་ཀྱི་ཐོག་ནས་ཨ་ནི། ཨེ་ཤེ་ཡ་གི་ཁོར་ཡུག་ལ་ཡང་གཏོར་སྐྱོན་འགྲོ་གི་ཡོད་དུས་ཙམ་པ་ལ་ཡང་གནས་སྟངས་དེ་འདྲས་ཀྱི་ཐོག་ནས་ཨ་ནི་བོད་དེ་ཨ་ནི་ཁོར་ཡུག་གི་ཨ་ནི་གནད་འགག་གི་ཐོག་ནས་ཨ་ནི་གལ་ཆེན་པོ་ཡིན་པ་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་གསུམ་པ་དེ་ཡིན་པ་ཡིན་པ་ཡིན་ན་ད། གཅིག། དེ་རིང་སང་བོད་ནང་ལོགས་ཀྱི་ཁོར་ཡུག་གི་འགྱུར་བ་འགྲོ་བ་ལ་བརྟེན་ནས་བལ་ཡུལ་ནང་ལོགས་ལ་ཡང་ཅིག་ཁོར་ཡུག་འགྱུར་བ་འགྲོ་གི་ཡོད་པ་ད་ག་ནང་བཞིན་གྱི་རྒྱ་གར་ནང་ལོགས་དམིགས་བསལ་གྱི་དེ་འདྲ་རྒྱ་གར་གྱི་ཧི་མ་ལ་ཡའི་གྱི་ས་ཁུལ་ཁག་ནང་ལོགས་ལ་ཡང་འགྱུར་བ་འགྲོ་གི་ཡོད་པ་དེ་འདྲས་ཀྱི་གནས་སྟངས་ཆགས་བསྡད་ཤག་དཔེར་ན་ཆ་རྡ་རམ་ས་ལ་ཡང་ཆ་བཞག་པ་ཡིན་པ་ཡིན་པ་ཡིན་ན་དགུན་ཁ་གངས་རྒྱབ་པའི་ཀྱི་ཅིག་དུས་ཚོད་དེ་ཡང་ཅིག་ག་རེ་ལབ་དགོས་རེད་ཅིག་འགྱུར་ལྡོག་ཤུགས་ཆེན་པོ་ཞིག་འགྲོ་ཡོད་རེད་འགྱུར་ལྡོག་དེ་འགྲོ་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ཨ་ནི།

ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་ཚེ་རིང་སྒྲོལ་དཀར་ལགས་དང་ད་ལྟའི་ཆར་ཅན་ཌི་གྷར་གྲོང་ཁྱེར་ནང་བོད་མི་ནད་པ་ཁག་ཅིག་དང་ལྷན་དུ་ཁོང་གི་ཞབས་ཞུའི་འཕེན་པ་དང་མྱོང་ཚོར་ཇི་ལྟར་བྱུང་སྐོར་བསྟན་འཛིན་དཔའ་མོ་ལགས་ཀྱིས་སྣེ་ཁྲིད་ཞུས་པ་ཞིག་གསན་རོགས་གནང། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། ནད་པར་རོགས་སྐྱོར་དང་ཕན་པ་སྒྲུབ་པ་ནི་དགེ་སྒྲུབ་ཀྱི་བྱ་བ་དང་སྤྱི་ཚོགས་ཞབས་ཞུ་ཞིག་ཡིན་ད་ལམ་སྤྱི་ཚོགས་ཞབས་ཞུ་བ་ཚེ་རིང་སྒྲོལ་དཀར་ལགས་ནི་ཕུལ་བྱུང་གི་སྤྱི་ཚོགས་ཞབས་ཞུ་བ་ཞིག་ཡིན་པས། ཁོང་ལ་སྐབས་རེ་བོད་པའི་ཨ་མ Mother Teresa ཞེས་ཡང་འབོད་སྲོལ་ཡོད་པ་རེད། ཡང་དེ་རིང་གི་ལེ་ཚན་དེའི་ནང་ཁོང་དང་དེ་བཞིན་ནད་པ་དང་ནད་གཡོག་ཁག་ཅིག་ལ་ཞལ་པར་བརྒྱུད་ནས་བཅར་འདྲི་ཞུ་ཡས་ཡིན། ཚེ་རིང་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས་ནད་ཡམས་འདི་ཁྱེད་རང་གིས་ནད་པ་ཚོ་ལ་དང་བླངས་ཀྱིས་ཞབས་ཞུ་གནང་ཡས་ཀྱི་ཨ་ནི་དགོས་པ་རྒྱུ་མཚན་དེ་ག་རེ་ཡིན་པའི་སྐོར་ལ་ངོ་སྤྲོད་ཐུང་ཐུང་ཞིག་གནང་རོགས་གནང། གཞུང་སྨན་ཁང་ནང་ལ་ན་བ་ཉི་མ་གཅིག་གཉིས་བསྐྱལ་མགོ་མ་ཚོད་པ་སྨན་ཁང་གི་འགྲོ་སྟངས་མགོ་མ་ཚོད་བྱས་ཉི་མ་ཡིན་འདི་རེད། འོན་ཏེ་འདི་མི་གཅིག་འགན་ལེན་ཐུབ་མཁན་བྱུང་ན་ཡག་པོ་འདུག་བསམ་ནས་འོན་ཏེ་ཚོར་སྣང་ལས་གཙོ་བོ་ཆེ་ཤོས་འདི་འོན་ཏེ། ལའོ། འོན་ཏེ་རྐྱེན་གྱིས་འོན་ཏེ་ཚོར་བ་འདི་ཤུགས་ཆེན་པོ་འགྲོ་ལས་སོ། ལན། ལ་ལ་ག་དུས་ཉོས་ནས་ཡིན་ན་རག་འདི་སྐབས་སུ་ད་དང་བླངས་ཞབས་ཞུ་ཞུ་ཡས་ཀྱི་ལོ་དགུ་བཅུ་པའི་དེའི་ལོ། ཧོ། ད་འོན་ཏེ་འདི་རེད། དགུ་བཅུ་གོ་ལྔ་གོ་དྲུག་དོ་རེད།

ཚན་རིག་གི་ཚིག་འབྲུ་ཚོ་ཞེ་དྲག་མགོ་མ་ཚོས་འོ་འདྲ་རུ་བྱས་ནས་འོ་འདྲ་བྱས་ནས་འགོ་བཙུགས། དེ་ནས་ད་ཕྱིས་སུ་ནད་པ་གཅིག་བསྟེན་གཉིས་བསྟེན་འོ་འདྲ་བྱས་ནས་སྨན་ཁང་གི་ཡར་མར་འགྲོ་སྟངས་གཅིག་པོ་མིན་པ་བྱས། ན་ཚ་ན་ཚ་ག་རེ་ན་ཡོད་ནས་དེ་གི་སྨན་བཅོས་ག་རེ་བྱེད་ཀྱི་ཡོད་ག་རེ་བྱེད་ཀྱི་ཡོད་དང་ན་ཚ་འོ་འདྲ་བྱེད་པ་ཡིན་ན་བརྟག་དཔྱད་ག་རེ་བྱེད་ཀྱི་ཡོད་དང་འོན་ཏེ་ཚང་མ་ཡག་པོ་གསལ་བོ་ཞིག་མགོ་འཚོས་བྱས། ཨ་འདིའི་སྐབས་ལ་ད་ཉིས་སྟོང་བཞི་ལོ་ལ། དམིགས་བསལ་རྒྱལ་བ་རིན་པོ་ཆེ་དམིགས་བསལ་མཇལ་ཁ་ཞིག་རག་པ་དེའི་སྐབས་ལ་གོང་ས་མཆོག་ནས་ད་ཁྱེད་རང་ངོ་ནས་ལས་ཀ་འདི་མུ་མཐུད་ནས་བྱེད་ཐུབ་ན་བྱང་ཆུབ་སེམས་དཔའི་ལས་ཀ་རེད་འོ་དེ་ག་རེད་གསུངས་རྗེས་ཨ་ནི་ང་རང་ངོ་ནས་ལས་ཀ་འདི་རྒྱུན་དུ་ད་ག་རང་ལ་མུ་མཐུད་ནས་བྱེད་ན་བསམ། ཡིན་ནའི་ད་མུ་མཐུད་ནས་ད་ལྟ་གནས་བསྡད་ཡོད་དེ་རེད་ད་ང་རྒྱུན་རིང་པོ་ཞེ་པོ་ཅིག་འགྲོ་ཡོང་དུས་སོ་སོ་ངོ་ནས

ང་ལ་དྭགས་ནས་ལགས་ང་ལ་དྭགས་ནས་བྱང་བྱང་ཐང་ལ་དྭགས་ཟེར་ས་ནས་ཐག་རིང་པོ་ནས་ད་ང་ནི་ན་ནས་པྲ་ཧར་ཏཱ་ཏི་ལོ་གཅིག་ཐེབས་འགྲོ་ཅི་འདྲ་ན་ནིང་བཅུ་གཅིག་ཅིག་ནས་ན་སོང་སྟེ་དེ་ནས་ད་སོགས་པ་འདྲ་ལི་ཤན་རེ་དང་ཏར་གྱི་ཁར་སི་རི་ན་གར་ལ་སོང་ལེ་ངང་ཆ་ནི་ལེ་དེ་སྨན་ཁང་ཁོ་རང་བསྡད་པིན་ཏེ་ཁྱེད་ལ་དཔེ་མ་དྲག་ནས་ཏེ་ད་ཁྱོད་རང་དཔེ་མཁལ་མ་ཅིག་ཐབས་ཡེ་དང་དུ་མེད་ན་འགྲོ་གི་འདུག་ལབ་སོང་ཏེ་མཁལ་མ་ཐོབ་པ་ལ་མཁལ་མ་རག་ཡ་མི་འདུག་དངུལ་མི་འདུག་ཏེ་ཁྱེད་ལ་ང་རང་གི་སྲིང་མོ་ཅིག་ཡོད། འདིས་བཟོ་བཀའ་དྲིན་ཅན་མཁལ་མ་དེ་ང་སྤྲད་སོང་སྟེ་མཁལ་མ་དེ་བཟོ་གི་འདུག་ལབ་སོང་སྟེ་དེ་ཡིན་དུས་ན་ང་དེ་མཁལ་མ་གི་ཐོབ་ན་ད་པེ་ཤག་མིན་ཏེ་པེ་ཤག་དེ་ག་ག་ས་ག་ནས་ང་ཚོ་གྱ་གཡོག་ཁག་དང་ག་ས་ག་ནས YouTube བཟོས་དེ་འདྲས་སློང་ནས་ཏེ་པེ་ཤག་ཅིག་རག་སོང་སྟེ་དེ་ནས་མེད་ལ་དེ་འདྲ་ཅིག་ནི་ཏེ་འོང་ངེས་ལ་ཆགས། ལོས་ན་པ་ལ་ནི་ཅན་ཌི་གྷར་ནང་ལོགས་ལ་ད་སྤྱི་ཚོགས་ཞབས་ཞུ་བ་ཚེ་རིང་སྒྲོལ་དཀར་ལགས་ཀྱིས་ད་ནད་པ་ཚོ་ལ་དང་བླངས་ཀྱི་ངོས་ནས་ནི་རོགས་རམ་མང་པོ་གནང་ཡོད་རེད་ཨ་ནི་རྣམ་པ་ཚོ་ལ་དེ་འདྲའི་ཐོག་ལ་རོགས་རམ་དང་ལམ་སྟོན་སོགས་ནི་ག་འདྲ་གནང་ཡོད་ན་ལགས། ཨ་ཅག་དེ་གའི་སྙིང་རྗེ་ཁང་པ་འདི་ནི་དཔེ་ད་བསྡད་ས་དང་དཔེ་མི་སྲིད་སྐྱིད་པོ་ཡག་པོ་དེ་ཐབ་ཚང་དང་ག་རེ་ཐོག་ལ་གནོད་དང་ད་ཐབ་ཁང་ཡིན་འགྲོ་ཉལ་དུས་ག་རེ་ཐོག་ལ།

དཔེ་མཐུན་རྐྱེན་ཡག་པོ་དེ་ཨ་ཅག་དེ་གི་དཔེ་མི་སྲིད་ང་ཚོ་ལ་ནི་དཔེ་མི་སྲིད་ཁོ་ལམ་སྟོན་དང་ག་རེ་ཐོག་ཡིན་ན་དཔེ་མི་སྲིད་གི་ཡག་པོ་ན་ད་ད་ད་ཌཀ་ཊར་དེ་ཚོ་ཅིག་སྟོན་པ་འཁྲིད་ས་དང་དེ་ཚོ་ཡག་ས་དང་ཨ་ཅག་དཔེ་ལེན་དེ་གོ་མེད་ཨ་ཅག་དེ་ཡོད་ན་ཁོ་ག་རེ་ཡིན་ན་ཌཀ་ཊར་ཚང་མ་གི་མཐོང་འདུག་ཨ་ཅག་དེ་ལ་དེ་དཔེ་མི་སྲིད་སེམས་པ་བཟང་པོ་སེམས་ད་དུང་དཔེ་ཁོ་རང་དེ་མིའི་དོན་དག་འཁྲབ་འདྲ་ད་དུང་བར་བར་དཔེ་ཁ་ལག་དེ་འདྲ་ཉིན་གུང་ཁ་ལག་མེད་ཟེར་གི་སྔ་དྲོ་ཞོགས་ཇ་མེད་ཟེར་གི་འདྲ་པོ་གང་དག་དེ་འདྲ་མེད་དེ་འདྲའི་ཁོ་རང་དཔེ་ཟ་ལོང་མེད་པ།

ཁྲག་དཔྱད་བྱས་དེ་ལས་བཅད་བྱས་དེ་ལས་ཡིན་ན་ག་ཤེད་ལ་གཟུགས་པོ་བཅད་བྱས་དེ་ལས་སྒོར་མོ་ཉིས་སྟོང་ལྔ་བརྒྱ་དེ་འདྲའི་ད་ཡ་ལྔ་སྟོང་དེ་འདྲའི་འདུག་ར་ཨ་ཅག་མཉམ་པོ་འགྲོ་ན་ཨ་ནི་ཉིས་སྟོང་ལྔ་བརྒྱ་ཟེར་ནས་ཉན་གི་འདུག་དེ་འདྲའི་རེད་བྱས་ཨ་ཅག་མཉམ་པོ་འགྲོ་ན་ཨ་ནི་ཨ་ཅག་མཉམ་པོ་འགྲོ་ན་ཨ་ཅག་གི་རོགས་པ་གོ་ནས་ཞུ་གི་པོ་འདུག་དཔེ་ཡག་པོ་བྱེད་གི་འདུག་ར་ད་ང་གཅིག་པོ་མ་རེད་དེ་མཉམ་པོ་ནས་ཨ་ཅག་མཉམ་པོ་ནད་པ་མང་པོ་ཡོད་རེད་ད།

སོ་སོ་སོ་སོ་རྗེས་གཅིག་བསམ་བློ་བཏང་དེ་དེ་ནས་མང་ཞེས་དེ་འདྲ་ཆགས་དེ་རེད་ནས་ཨ་ཅག་གིས་དེ་ནས་མ་ར་ཨ་ཅག་གི་དཔེ་མ་སྲིད་ཀྱི་ངོ་ཤེས་པ་དགོས་མ་རེད་ད་ཨ་ཅག patient ཡིན་ཙང་ཞུ་གོ་དཔེ་མ་སྲིད་ཀྱི་རོགས་པ་རོགས་པ་བྱེད་ཀྱི་རེད་སུ་དང་སུ་ཡིན་ནའི་ད་གང་ད་གསར་བ་ཡིན་ནའི་རེད་རྙིང་པ་ཡིན་ནའི་རེད་བྱེད་སྟངས་ཚང་མ་གཅིག་རེད་ལ། ཨོ་ལོ། ད་རྣམ་པ་ཚོའི་ད་ས་ཆ་ག་བ་ནས་ཕེབས་ནས་ལོ།

དེ་རིང་དུས་ཚོད་རྐྱེན་པས་དེ་མཚམས་བཞག་ཡ་ཡིན་གཟའ་འཁོར་རྗེས་མ་བསྐྱར་དུ་ཚེ་རིང་སྒྲོལ་དཀར་ལགས་དང་ནད་པ་གཞན་ཁག་ཅིག་ལ་མུ་མཐུད་ནས་བཀའ་འདྲི་ཞུ་ཡ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང། གནའ་སྔ་མོའི་གྷི་རིག་སྐད་ཡིག་གི་མཚན་ཉིད་རིག་པ་བ Plato མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། པླེ་ཏོ་ནི་གནའ་སྔ་མོའི་གྷི་རིག་སྐད་ཡིག་གི་མཚན་ཉིད་རིག་པ་བ་ཞིག་ཡིན་པ་དང། ཁོང་ཡེ་ཤུ་མ་འཁྲུངས་སྔོན་གྱི་ལོ་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཡང་ན་བཞི་བརྒྱ་ཉི་ཤུ་རྩ་བདུན། དེ་མིན། ཡེ་ཤུ་མ་འཁྲུངས་སྔོན་གྱི་ལོ་བཞི་བརྒྱ་ཉི་ཤུ་རྩ་བཞི་དང་ལོ་བཞི་བརྒྱ་ཉི་ཤུ་རྩ་གསུམ་ལོའི་ནང་ཡུ་རོབ་ཀྱི་ཨེ་ཐེན་སི་གྲོང་ཁྱེར་ནང་འཁྲུངས་པར་ཡིད་ཆེས་གནང་མཁན་ཡོད་པ་རེད་འདུག་ཁོང་གིས་ཨེ་ཐེན་སི་གྲོང་ཁྱེར་ནང་མཚན་ཉིད་རིག་པའི་ཐོག་སློབ་གཉེར་ཁང་ཞིག་འཛུགས་གནང་བ་དེར། མཚན་ཉིད་རིག་པའི་ལྟ་གྲུབ་ཁག་སློབ་གནང་བ་དང། དེའི་རྗེས་སུ། Platonism། ཞེས Plato གྱི་མཚན་ཉིད་རིག་པ་ཞེས་པའི་ཐ་སྙད་ཐོགས་ཡོད་པ་རེད་འདུག་ཁོང་གི Plato ཞེས་པའི་མཚན་དེ། ཁོང་ལ་སྦེ་ག་འཛིང་སྦྱོང་སློབ་མཁན་གྱིས་གནང་བ་ཞིག་དང། དེའི་གོ་དོན་ནི་ཁོང་གི་སྐུ་གཟུགས་ཀྱི་ཞེང་ཆེན་པོ་ཡོད་པ་དེར་འདོགས་གནང་བ་ཞིག་ཡིན་པ་རེད་འདུག།

ཁོང་ཕན་ཚུན་བར་བགྲོ་གླེང་བྲིས་གནང་རྒྱུ་དང། མཚན་ཉིད་རིག་པའི་ཐོག་རྩོད་གནང་རྒྱུ་དེ་གསར་གཏོད་གནང་མཁན་ཞིག་ཡིན་པ་རེད་འདུག། ཁོང་གིས་དཀའ་གནད་ཁག་གླེང་གནང་བ་དེ་རྗེས་སུ། ལྟ་གྲུབ་ཀྱི་མཚན་ཉིད་རིག་པ་དང། ལག་བསྟར་ཀྱི་མཚན་ཉིད་རིག་པ་གཉིས་ནང་རྒྱ་ཆེར་ཁྱབ་པ་བྱུང་ཡོད་པ་རེད་འདུག་ཁོང་གི་ཡོངས་གྲགས་ཆེ་བའི་གྲུབ་དོན་གཙོ་བོ། Theory of Forms། ཞེས་པ་དེ་ནི་སྤྱི་ཡོངས་ཐོག་ཁྱབ་པའི་དཀའ་ངལ་ཁག་སེལ་རྒྱུའི་ཐབས་ལམ་སྐོར་དགོངས་ཕྱོགས་གསུངས་ཡོད་པ་རེད་འདུག།

ལྟ་གྲུབ་ཁག་དང་འདྲ་མཚུངས་ཡོད་ནའང། ཁོང་རྣམ་པའི་ལྟ་གྲུབ་ཀྱི་རྩོམ་སྒྲིག་ཕལ་ཆེ་བ་ཤུལ་ལྷག་མེད་པར་གྱུར་ཟིན་ཡོད་པ་མ་ཟད་ད་ཆ་ཁོང་རྣམ་པའི་ལྟ་གྲུབ་དེ་དག Plato རང་ངོས་ཀྱི་ཡིན་པར་ངོས་འཛིན་ཐོབ་གནང་ཡོད་པ་རེད་འདུག་མཚན་ཉིད་རིག་པའི་ལོ་རྒྱུས་ཐོག Plato མཆོག་དང། རང་ཉིད་ཀྱི་དགེ་ཕྲུག Aristotle དང Socrates བཅས་པ་གསུམ་གཙོ་བོར་གྱུར་གནང་ཡོད་པ་རེད་འདུག། Plato མཆོག་གི་རྩོམ་སྒྲིག་ཁག། ཁོང་འཚོ་བཞུགས་སྐབས་ཀྱི་མཚན་ཉིད་རིག་པ་བ་ཕལ་ཆེ་བ་དང་མི་འདྲ་བར་རྩོམ་སྒྲིག་ཁག་ལོ་ངོ་ཉིས་སྟོང་བཞི་བརྒྱ་ལྷག་གི་རིང་བོར་བརླག་ཏུ་མ་སོང་བར་རང་སོར་གནས་པ་བྱུང་གནང་ཡོད་པ་རེད་འདུག་ཁོང་གི་མཚན་སྙན་གོང་མཐོར་དང་ཉམས་དམས་ཀྱི་གནས་ཚུལ་རིམ་པ་བྱུང་གནང་ཡོད་ནའང། ཁོང་གིས་རྩོམ་སྒྲིག་གནང་བའི་དཔེ་དེབ་ཁག་ཀློག་གནང་མཁན་དང་དེའི་ཐོག་སློབ་སྦྱོང་གནང་མཁན་དེ་རྒྱུན་མཐུད་ནས་བྱུང་གནང་ཡོད་པ་རེད་འདུག། Plato མཆོག་གིས Neo Platonism ཞེས་པའི་མཚན་ཉིད་རིག་པའི་རྣམ་གཞག་དེའི་ཐོག་ནས་ཡེ་ཤུ་དང་ཁ་ཆེའི་ཆོས་ལུགས་གཉིས་ཀའི་མཚན་ཉིད་རིག་པའི་ཐོག་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་རེད་འདུག་དེང་གི་དུས་སྐབས་དབྱིན་ཇིའི་མཚན་ཉིད་རིག་པ་བ་དང་ཨང་རྩིས་ཐོག་མཁས་པ Alfred North Whitehead མཆོག་གིས་སྤྱིར་བཏང་ཐོག་ནས་ཡུ་རོབ་ཀྱི་མཚན་ཉིད་རིག་པའི་ལམ་ལུགས་ཀྱི་ཁྱད་ཆོས་དེ་ཇི་འདྲ་ཡོད་པ་རེད་ཅེ་ན། Plato མཆོག་གིས་གསུངས་པ་ལུང་འདྲེན་མང་དག་ཞིག་ཡོད་པ་རེད་ཅེས་བརྗོད་ན་འགྲིག་གི་ཡོད་པ་རེད་ཅེས་གསུངས་འདུག་ཁོང་སྐུ་དྲག་དང། ཤུགས་རྐྱེན་ཆེན་པོ་ཡོད་པའི་གཟིམ་ཁང་ཞིག་གི་ནང་འཁྲུངས་ཡོད་ཀྱང། ཁོང་སྐུ་ན་ཆུང་དུས་འཚར་ལོངས་བྱུང་གནང་སྟངས་དང་སློབ་ཡོན་ཇི་འདྲ་ཐོབ་གནང་བའི་སྐོར་གྱི་གནས་ཚུལ་དེ་ཙམ་གྱིས་གསལ་པོ་མེད་པ་རེད་འདུག། Plato མཆོག་གི་གླེང་མོལ་ཁག་གི་ནང་མཚན་ཉིད་རིག་པ་བ། Socrates། དང་ཁོང་གི་ཕྱག་རོགས་ཁ་གཏད་རྣམ་པ་ཚོས་གཟུགས་འདས་རིག་པ་གཙོས་གནད་དོན་མང་པོའི་སྐོར་གསུངས་པ་དང། དེ་དག་ནི་ཆོས་ལུགས་དང་ཚན་རིག། འགྲོ་བ་མིའི་ངོ་བོ། བརྩེ་དུང་དང་འདོད་ཆགས་སྐོར་གསུངས་ཡོད་པ་རེད་འདུག། གླེང་མོལ་ཁག་གི་ནང་ཚོར་སྣང་དང་དངོས་ཡོད་གཉིས་དང། རང་བཞིན་གྱི་རྣམ་པ་དང་ལམ་སྲོལ་དང་གཟུགས་དང་རྣམ་ཤེས་བཅས་པའི་ལྡོག་ཕྱོགས་སྐོར་གླེང་གནང་ཡོད་པ་རེད་འདུག་གནའ་སྔ་མོའི་དབྱིན་ཇིའི་རིག་གནས་ཐོག་མཁས་པ་དང། Greek། མཚན་ཉིད་རིག་པ་དབྱིན་ཡིག་ནང་བསྒྱུར་གནང་མཁན Francis Cornford ཡིས། Plato མཆོག་གི་མཚན་ཉིད་རིག་པའི་ཀ་བ་གཙོ་བོ་གཉིས་ནི། Theory of Forms ཞེས་གཟུགས་ཅན་སྐོར་གྱི་ལྟ་གྲུབ་དང་ཕྱོགས་གཞན་ཞིག་ནས་རྣམ་ཤེས་རྟག་པ་ཡིན་པའི་སྐོར་ངོས་བཟུང་གནང་ཡོད་པ་རེད་འདུག་ད་ད་ལྟའི་དུས་ཚོད་དེ་བར་མཚམས་དེ་བཞག་ནས་ད་ལྟ་སྙན་སྒྲོན་ཞུ་བཞིན་པའི་གནའ་སྔ་མོའི Greek སྐད་ཡིག་གི་མཚན་ཉིད་རིག་པ་བ Plato མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་ཞིག་སྙན་སྒྲོན་ཞུ་བཞིན་ཡོད་པས་རྣམ་པ་ཚོས་ཁོང་གི་ལོ་རྒྱུས་དེ་མུ་མཐུད་གསན་རོགས་གནང་ཞུ་གི་ཡིན། ཁོང་གིས། Platonism། ཞེས་པའི་མཚན་ཉིད་རིག་པའི་ནང་འཛམ་གླིང་གི་དངོས་པོ་ཁག་ཕྱོགས་གཉིས་སུ་དབྱེ་གནང་བ་དང། དེ་དག་ནི་རང་གི་རྣམ་ཤེས་ཀྱིས་ཚོར་བའི་དངོས་པོ་ཁག་དུས་དང་རྣམ་པ་ཀུན་ཏུ་འགྱུར་བ་འགྲོ་བ་དང། རྒྱུ་མཚན་ཐོག་རྟོགས་པའི་དངོས་པོ་ཁག་ལ་འགྱུར་བ་ནམ་ཡང་འགྲོ་རྒྱུ་མེད་པའི་སྐོར་གསུངས་འདུག་གོང་དུ་ཞུས་པའི་ཁོང་གི Theory of Form ཞེས་པ་དེའི་ནང་འཇིག་རྟེན་འདིའི་ནང་གི་དངོས་པོ་ཁག་དང་མི་ཕན་ཚུན་བར་གྱི་འབྲེལ་བའི་སྐོར་གསུངས་པ་དེའི་དཔེ་མཚོན་དུ་རྒྱ་ཅོག་དང་རྐུབ་སྟེགས་དང་རླངས་འཁོར་སོགས་པར་བཞག་གནང་བ་དང། དེ་ལས་ལྡོག་པའི་དཔེ་མཚོན་དུ་ཁྲིམས་ཐོག་གི་དྲང་བདེན་དང་བདེན་པ་དང་འཇིག་རྟེན་འདི་ལས་བརྒལ་བའི་མཛེས་སྡུག་ལ་སོགས་པ་དཔེ་མཚོན་དྲངས་གནང་ཡོད་པ་རེད་འདུག་དེ་ཡང་ཁོང་གིས་དཔེ་མཚོན་ཁག་གི་ནང Geometry ཞེས་དབྱིབས་རྩིས་རིག་པའི་ཐོག་གི་དཔེ་མཚོན་མང་ཤོས་དྲངས་གནང་བ་དེ Pythagorean Theorem ཞེས་པ་དེ་ཡིན་པ་རེད་འདུག་གནའ་སྔ་མོའི Greek མཚན་ཉིད་རིག་པའི་ཁྱད་ཆོས་བཞིན Plato མཆོག་གིས་རྣམ་ཤེས་ཀྱིས་མི་འཚོ་གི་ཡོད་པའི་སྐོར་གསུངས་ཡོད་པ་རེད་འདུག། ཁོང་གིས་རྣམ་ཤེས་ནི་རྟག་པ་ཡིན་པའི་སྐོར་གསུངས་པ་མ་ཟད་སྐྱེ་བ་ཕྱི་མ་ཡོད་པའི་སྐོར་ཡང་མང་དག་ཅིག་གླེང་གནང་ཡོད་པ་རེད་འདུག་དེ་བཞིན་ཁོང་གིས Phaedo and Timaeus ཞེས་པའི་བགྲོ་གླེང་དེའི་ནང་ཡང་སྲིད་ཀྱི་ལྟ་གྲུབ་ཐོག་ཡིད་ཆེས་གནང་གི་ཡོད་པའི་སྐོར་ཐེངས་མང་གླེང་གནང་ཡོད་པ་དང། འདིའི་ཐད་ཁོང་གིས་མིའི་ཤེས་ཡོན་དེ་གང་ཟག་ཅིག་མ་སྐྱེས་གོང་ནས་ཤེས་པ་དེ་བསྐྱར་དྲན་བྱེད་རྒྱུ་ཡིན་པ་ལས་དེ་སློབ་པ་དང་རྟོག་ཞིབ་བྱས་ནས་ཡོང་རྒྱུ་མིན་པའི་སྐོར་གསུངས་འདུག Plato མཆོག་གིས་རྩོམ་འབྲི་གནང་བའི། Republic། ཞེས་པའི་དཔེ་དེབ་དེའི་ནང་ཁྲིམས་ཐོག་དྲང་བདེན་ཞེས་པ་དེ་ཅི་ཡིན་ཞེ་ན་མི་སྒེར་དང་སྤྱི་ཚོགས་ནང་ངོ་སྤྲོད་བྱེད་པའི་ཁྲིམས་ཐོག་གི་དྲང་བདེན་གཉིས་ཀར་གོ་དགོས་པའི་སྐོར་དང། དེས་གཟུགས་ཅན་རིག་པ་ཙམ་མ་ཟད་མིའི་བླང་དོར་དང། སྲིད་དོན་གྱི་དྲི་བ་དེར་ཡང་ལན་འདེབས་ཤིག་བྱ་གི་ཡོད་པའི་སྐོར་གསུངས་འདུག། ཡང་ཁོང་གིས་མིའི་བླང་དོར་དང་སྤྱི་ཚོགས་ཀྱི་རང་འཁྲིའི་འགན། གཞི་བཅོལ་ཡུལ་གྱི་དྲི་བ་དེར་གཞི་རྩའི་ཐོག་ནས་ཤེས་རབ་འཚོལ་བའི་འགན་འཁུར་བླང་བ་ཡིན་ན། Form of Good ཞེས་ལེགས་པའི་ངོ་བོ་དེ་ཤེས་ཐུབ་པར་བྱེད་པའི་སྐོར་གསུངས་འདུག་ཁོང་གིས་གོང་ཞུས་ཀྱི Good ཞེས་པ་དེ་རང་འཚོ་བ་ལས་ལྷག་པ་གཅིག་ཡོད་པར་ཡིད་ཆེས་གནང་བ་དང། ཁྲིམས་ཐོག་གི་དྲང་བདེན་དེ་རང་གི་བླང་དོར་གྱི་བྱེད་སྒོ་དང་སྤྱི་ཚོགས་ནང་གི་སྲིད་དོན་གྱི་ལས་དོན་ཁག་དངོས་སུ་ལག་ལེན་དུ་བསྐྱལ་ཐུབ་རྒྱུ་ཡིན་པའི་སྐོར་གསུངས་འདུག Plato མཆོག་གིས་བགྲོ་གླེང་ཁག་དུས་སྐབས་རིམ་པ་ཇི་འདྲའི་ཐོག་བྲིས་གནང་བ་དང། དེ་དག་རྗེས་སུ་བསྐྱར་བཅོས་དང་ཡང་བྲིས་གནང་བའི་སྐོར་མཁྱེན་མཁན་སུའང་མེད་ནའང། དེ་དག་དུས་སྔ་མ་དང་བར་མ་དང་ཕྱི་མ་བར་དབྱེ་སྲོལ་དེ་སྤྱིར་བཏང་ཞིག་ཆགས་ཡོད་པ་རེད་འདུག།

དུས་རབས་བཅོ་ལྔ་པའི་ནང་ཡུ་རོབ་མངའ་ཁུལ་དང་དཀྱིལ་ཤར་ཨེ་ཤི་ཡའི་ཨ་རབ་ཀྱི་རྒྱལ་གཞིས་ཁག་གི་ནང Plato མཆོག་གིས་བརྩམས་གནང་བའི་བགྲོ་གླེང་ཁག་ལ་སློབ་སྦྱོང་ཙམ་མ་ཟད་དེ་དག་པར་ཤི་ཡ་དང་ཨ་རབ་དང་ཇིའུ་སྐད་ཡིག་ནང་བསྒྱུར་གནང་ཡོད་པ་རེད་འདུག། ཡང། དེང་རབས་ཀྱི་དུས་སྔ་སའི་ནང་ཚན་རིག་པ་དང་སྒྱུ་རྩལ་བ་མང་དག་ཅིག་གིས་ཁོང་གི་མཚན་ཉིད་རིག་པའི་ལྟ་གྲུབ་དེས་སྒྱུ་རྩལ་དང་ཚན་རིག་ཁག་ཡར་རྒྱས་གཏོང་རྒྱུའི་གཞི་མ་ཞིག་ཆགས་ཡོད་པའི་སྐོར་གསུངས་འདུག་ལྷག་པར་དུ་ཁོང་གི་མཚན་ཉིད་རིག་པའི་ལྟ་གྲུབ་དེ་ཨང་རྩིས་དང། ཚན་རིག་ཁག་གི་ཐོག་ཤུགས་རྐྱེན་ཆེན་པོ་ཡོད་པ་རེད་འདུག།

ཁོང་ཡེ་ཤུ་མ་འཁྲུངས་སྔོན་གྱི་ལོ་སུམ་བརྒྱ་བཞི་བཅུ་ཞེ་བརྒྱད་དང། ཡང་ན་སུམ་བརྒྱ་བཞི་བཅུ་ཞེ་བདུན་ནང། དགུང་གྲངས་བརྒྱད་ཅུའི་ཐོག་འདས་གྲོངས་སུ་གྱུར་པར་ཡིད་ཆེས་གནང་མཁན་ཡོད་པ་རེད་འདུག། ད་ལྟ་གནའ་སྔ་མོའི་གྷི་རིག་སྐད་ཡིག་གི་མཚན་ཉིད་རིག་པ་བ། Plato མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་འཕྲིན་གཏོང་ཕྱག་རོགས་གནང་མཁན་ཇེ་རོན་ལགས་གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།